ཨེ་ཤ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི། བོད་ཟླ་དགུ་པ་དབྱུག་ཟླའི། ཚེས་ཉི་ཤུ་དྲུག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི། ཟླ་བ་བཅུ་གཅིག་པའི་ཚེས་དགུ། རེས་གཟའ་ཕུར་བུ་ཉིན་གྱི་སྔ་དྲོའི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་བསྟན་འཛིན་དཔལ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར ྋགོང་ས་མཆོག་གིས་ང་ཚོ་གསོན་པའི་རིང་འདིར་འགྲོ་བ་མི་གཅིག་གྱུར་མཉམ་གནས་བྱ་དགོས་པའི་འདུ་ཤེས་ཀྱི་ཐོག་ནས་ཕན་ཚུན་རོགས་རམ་གནང་རེས་བྱ་གལ་ཆེན་པོ་རེད་ཅེས་ཡུ་རོབ་ཀྱི་འགོ་ཁྲིད་ཁག་ཅིག་ལ་མཇལ་ཁ་བསྩལ་སྐབས་བཀའ་ཕེབས་ཡོད་པའི་སྐོར་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང།
དེ་ནས་ཨ་རིའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་དུ་ཚེས་བདུན་ཉིན་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་གཞི་འདི་སྤེལ་ནས་ལོ་ངོ་བཅོ་བརྒྱད་ཕྱིན་པའི་བརྒྱུད་རིམ་ནང་གི་ཉམས་མྱོང་ཕྱོགས་སྡོམ་གྱི་ཐོག་ནས་བགྲོ་གླེང་ཞིག་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་སྒང་ཏོག་དཔེ་ཁང་སློབ་གཉེར་ཁང་གི་སློབ་སྤྱི་ཉི་མ་དོན་གྲུབ་ལགས་དང་ཁོང་གི་བཟའ་ཟླ་སློབ་སྤྱི་ལས་རོགས་དབྱངས་ཅན་སྒྲོལ་མ་ལགས་རྣམ་གཉིས་ལ་འབྲས་ལྗོངས་མངའ་སྡེ་གཞུང་གིས་ཤེས་ཡོན་དང་འབྲེལ་བའི་བྱ་དགའ་ཐོབ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་སོགས་རྒྱལ་སྤྱིའི་ཚོགས་པ་ལྔ་བཅུ་ང་དགུ་ཡིས་སྲིད་འཛིན་ཇོ་བྷ་ཏན་མཆོག་ལ་རིང་མིན་ཨ་རིའི་ནང APEC ཞེས་ལྷན་ཚོགས་དེ་གནང་ཞོར་དུ་ཞི་ཅིན་ཕིང་དང་ཟུར་མཇལ་སྐབས་བོད་དང་ཤིན་ཅང་ནང་གི་འགྲོ་བ་མིའི་ཐོབ་ཐང་སྐོར་གླེང་སློང་གནང་དགོས་པའི་ནན་སྐུལ་ཞུས་འདུག་པ་དེའི་ཐད་འབྲེལ་ཡོད་ཁག་ཅིག་ལ་གནས་འདྲི་ཞུས་པ་ཞིག་དང།
མཇུག་ཏུ་ཡར་ཀླུང་གཙང་པོ་ནི་བོད་ཙམ་མ་ཟད་གཤམ་འོག་རྒྱ་གར་གྱི་ཨ་སམ་མངའ་ཁུལ་དང་བང་ལ་དེ་ཤ་བཅས་ཀྱི་ནང་མིའི་འཚོ་གནས་ཀྱི་ཐོན་ཁུངས་གཙང་ཆུ་གཙོ་ཆེན་ཞིག་ཡིན་པ་རེད། འོན་ཀྱང་གཙང་ཆུ་དེའི་སྟེང་བོད་དུ་རྒྱ་ནག་གཞུང་གིས་ཆུ་རགས་ཆེན་པོ་རྒྱག་བཞིན་པའི་གནས་ཚུལ་དེ་ནི་གཤམ་འོག་ཡུལ་ལུང་ཁག་གི་ཞིང་པ་དང་ཉ་པ་སོགས་ལ་བྱུང་བའི་གནོད་འཚེ་བྱུང་བའི་སྐབས་དཀའ་ཚེགས་ཆེན་པོ་བཟོ་བཞིན་ཡོད་པས་ཆེད་ལས་པ་ཚོས་ངོས་འཛིན་བྱེད་ཀྱི་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་ནས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཟླ་བཅུ་གཅིག་པའི་ཚེས་བརྒྱད་ཉིན་ཡུ་རོབ་ནང་གི་གནམ་གཤིས་འགྱུར་ལྡོག་དང་ཞི་བདེ་གོང་འཕེལ་ཐད་ཀྱི་འགོ་ཁྲིད་ཁག་ཅིག་ལ་བཞུགས་སྒར་ཕོ་བྲང་དུ་མཇལ་ཁ་བསྩལ་བ་དང་འབྲེལ་བཀའ་བསྩལ་སྐབས། ང་ཚོ་གསོན་པའི་རིང་དེར་འགྲོ་བ་མིའི་གཅིག་གྱུར་མཉམ་གནས་བྱ་དགོས་པའི་འདུ་ཤེས་ཀྱི་ཐོག་ནས་ཕན་ཚུན་རོགས་རེས་གལ་ཆེན་པོ་རེད་ཅེས་དང། དངོས་གནས་བསམ་ན་ང་ཚོ་འགྲོ་བ་མིའི་སྤྱི་ཚོགས་ནང་ཆབ་སྲིད་ཀྱི་ལྟ་གྲུབ་མི་འདྲ་བ་དང་ཆོས་ལུགས་མི་འདྲ་བ་རྗེས་འབྲང་སོགས་ལ་བརྟེན་ནས་ང་དང་ཁྱོད་ཟེར་བའི་དབྱེ་འབྱེད་ཀྱི་རྣམ་པའི་ཐོག་ནས་འགྲོ་བ་མི་གཅིག་པ་ཡིན་ཡང་ཕན་ཚུན་མཚོན་ཆ་ལ་བརྟེན་ཆེད་དུ་གཉེར་ནས་སྡུག་བསྔལ་བཟོ་བཞིན་པ་ནི་བསམ་ཡུལ་ལས་འདས་པ་ཞིག་རེད་ཅེས་བཀའ་གནང་འདུག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ང་ཚོས་བསམ་བློ་གསར་པ་བཏང་སྟེ་འགྲོ་བ་མི་ཐེར་འབུམ་བདུན་བརྒྱད་ཅིག་ཡོད་པ་ཚང་མ་ཐོག་མར་སྐྱེ་སྟངས་དང། ཨ་མའི་བརྩེ་བ་དང་བྱམས་སྐྱོང་འོག་འཚར་ལོངས་བྱུང་སྟབས་ཐ་མ་འཆི་སྟངས་སོགས་ཚང་མ་གཅིག་གྱུར་ཡིན་ཞིང་ས་ཡི་གོ་ལ་ཆུང་ཆུང་དེ་ང་ཚོ་ཀུན་ལ་བདག་པ་ཡིན་པས་ང་ཚོ་འགྲོ་བ་མི་རྣམས་གང་ལྟར་མཉམ་གནས་དགོས་པ་ནི་རང་བཞིན་ཡིན་པས་གསོན་པའི་རིང་ཕན་ཚུན་བརྩེ་བའི་རྨང་གཞིའི་ཐོག་ནས་རོགས་རེས་གང་ཐུབ་བྱས་པ་ལས། ཆོས་ལུགས་མི་འདྲ་བ་དང་མི་རིགས་མི་འདྲ་བ་ཁ་དོག་མི་འདྲ་བ་སོགས་ཀྱི་རྒྱུ་མཚན་གྱི་ཐོག་ནས་ཕན་ཚུན་གནོད་འཚེ་དང་ཐ་ན་གསོད་རེས་གཏོང་བ་ནི་རྩ་བ་ནས་མི་འོས་པ་ཡིན་པ་བཀའ་གནང་འདུག། མཇལ་བཅར་བའི་ཁོངས་སུ་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཡུ་རོབ་ནང་ཟས་རིགས་ལས་འཆར་དང་འབྲེལ་བའི་སློབ་སྟོན་པ་ཧྥ་རན་སིའི་མི་རིགས Thomas Legrand ལགས་ཀྱིས་འགྲོ་བ་མི་གཅིག་གྱུར་ཡིན་པའི་གལ་གནད་ཐོག་གོང་ས་མཆོག་གིས་དགོངས་པ་ཤུགས་ཆེར་བཞེས་ཀྱི་ཡོད་པ་གསུང་གི་འདུག་ལ། ཡང་ཧྥ་རན་སི་ནང་གི་མི་ཤུགས་ཐོན་ཁུངས་ཀྱི་ཡིག་ཚང་འགན་འཛིན Lawrence de Pastrini ཡིས་མཇལ་ཁའི་སྐབས་གོང་ས་མཆོག་གིས་ཨ་མའི་བྱམས་བརྩེ་གལ་ཆེན་ཡིན་པའི་བཀའ་བསྩལ་བ་བཞིན་ང་ཚོས་ས་ཡི་གོ་ལ་དེ་སོ་སོའི་མ་ལྟ་བུར་བརྩིས་ཏེ་ཁོར་ཡུག་སྲུང་སྐྱོབ་དང་བདག་སྐྱོང་བྱས་ན་གནམ་གཤིས་འགྱུར་ལྡོག་ལ་ཤུགས་རྐྱེན་ཆེན་པོ་ཐེབས་ངེས་རེད་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག་ལོ་རེའི་འཆར་ཅན་ལྟར་ཡུ་རོབ་ནང་གནམ་གཤིས་འགྱུར་ལྡོག་དང་ཞི་བདེ་གོང་འཕེལ་གྱི་འགོ་ཁྲིད་གནང་མཁན་རྣམ་པས་བཞུགས་སྒར་དུ་འགོ་ཁྲིད་ཚོའི་སེམས་ནང་བྱམས་བརྩེའི་ནུས་པ་སྤེལ་ཐབས་ཀྱི་ལྷན་ཚོགས་དེ་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་དང་ལྷན་དུ་གནང་གི་ཡོད་པ་དང་ཆབས་ཅིག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཀྱང་མཇལ་ཁར་ལམ་སྟོན་ཕེབས་སྲོལ་ཡོད་པ་རེད།
གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུར་རྒྱ་ནག་གཞུང་གིས་ཐེ་བོ་བཀྲ་ཤིས་དགོན་པའི་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་འཛིན་བཟུང་བཙན་ཁྲིད་བྱས་ཡོད་པ་རེད་འདུག་ཉེ་སྔོན་ཕྱི་ཟླ་བཅུ་པའི་ཟླ་མཇུག་ནང་ད་ལྟའི་ཆར་རྒྱ་ནག་གཞུང་གིས་བཅད་བགོས་བྱས་པའི་ཀན་སུའུ་ཞིང་ཆེན་ཐེ་བོ་རྫོང་གི་གཡི་བ་ཡུལ་ཚོའི་བཀྲ་ཤིས་དགོན་པའི་དགེ་འདུན་པ་དང། དེ་སྔ་བཙན་བྱོལ་ནང་ཕེབས་ཏེ་བཞུགས་སྒར་དུ་རྟེན་གཞི་བྱས་པའི་ཀིར་ཏི་བྱེས་པ་གྲྭ་ཚང་དུ་སློབ་གཉེར་གནང་ཡོད་མཁན་དཀོན་མཆོག་གྲགས་པ་ལགས་རྒྱ་ནག་གཞུང་གི་འབྲེལ་ཡོད་ཚན་པས་འཛིན་བཟུང་བཙན་ཁྲིད་ཀྱིས་ད་ལྟའི་ཆར་གར་སོང་གར་ཁྲིད་ཀྱི་ཞིབ་ཕྲའི་གནས་ཚུལ་ཁ་གསལ་མེད་པ་ལྷག་ཡོད་པ་དང། ཁོང་དེ་སྔ་བཙན་བྱོལ་དུ་ཕེབས་མྱོང་ཡོད་པས་རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་འབྲེལ་བ་ཡོད་པའི་དོགས་གཞིའི་འོག་དེ་སྔ་ནས་བཀག་ཉར་དང་འདྲི་རྩད་བྱས་མྱོང་ཡོད་པ་དང། ཐེངས་འདིར་འཛིན་བཟུང་བྱེད་དོན་གཙོ་བོ་ནི་ཕྱི་ཕྱོགས་སུ་འབྲེལ་བ་ཡོད་པའི་དོགས་གཞིའི་རྐྱེན་གྱིས་ཡིན་པ། བཙན་བྱོལ་ནང་ཡོད་པའི་འབྲེལ་ཡོད་བོད་མི་གཉིས་ནས་འགྲེལ་བརྗོད་གནང་ཡོད། ཕ་ཡུལ་གྱི་ཡུལ་མི་སོགས་ཀྱི་བདེ་འཇགས་ཆེད་མིང་འདོན་གནང་འདོད་མེད་པའི་གོང་ཞུས་འབྲེལ་ཡོད་བོད་མི་གཅིག་གིས་བརྗོད་དོན་ལ། དེ་སྔ་ནས་རྒྱ་ནག་གཞུང་གིས་ཁོང་ལ་ཕྱི་ཕྱོགས་སུ་འབྲེལ་བ་ཡོད་པའི་དོགས་གཞིའི་འོག་འདྲི་རྩད་བཀག་ཉར་དང་སུན་གཙེར་གྱི་གནས་སྟངས་བྱུང་མྱོང་ཡོད་པ་རེད་ལ། ཉེ་སྔོན་ཁོང་འཛིན་བཟུང་མ་བྱས་པའི་སྔོན་དེར་དཀའ་ངལ་འཕྲད་པའི་གནས་ཚུལ་ཅུང་ཙམ་ཤེས་རྟོགས་བྱུང་བ་ལས། ད་ལྟའི་ཆར་ཁོང་འཛིན་བཟུང་བྱེད་མཁན་རྒྱ་ནག་གཞུང་འབྲེལ་ཉེན་རྟོག་པ་ཡིན་པ་དང། གསང་བའི་མི་སྣ་ཡིན་པ་ཤེས་རྟོགས་མེད་པ་དང། གཞན་ཡང་ས་གནས་གང་ཞིག་ཏུ་འཁྲིད་ཡོད་སོགས་ཀྱི་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་གང་ཡང་མེད་པའི་སྐོར་བརྗོད་འདུག་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་ནས་བཞུགས་སྒར་དུ་རྟེན་གཞི་བྱས་པའི་ཀིརྟི་བྱེས་པ་གྲྭ་ཚང་དུ་ལོ་མང་རིང་སློབ་གཉེར་གནང་སྟེ་སློབ་པ་མཐར་ཕྱིན་རྗེས་ལོ་ངོ་ལྔ་ཙམ་རིང་ཀིརྟི་བྱེས་པ་གྲྭ་ཚང་གི་ཡིག་ཚང་དུ་ཕྱག་ལས་གནང་མྱོང་ཡོད་པ་དང་རྗེས་སུ་ཕྱི་ལོ་ཉིས་སྟོང་བཅུ་གཉིས་ནང་ཕྱིར་ཕ་ཡུལ་དུ་ཕེབས་ཏེ། གཡི་བ་ཡུལ་ཚོའི་བཀྲ་ཤིས་དགོན་པར་དགེ་རྒན་གྱི་ཕྱག་ལས་གནང་བཞིན་ཡོད་འདུག་ལ། ཡང་འབྲེལ་ཡོད་བོད་མི་གཞན་དེས་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་ནི། རྣམ་ཀུན། ཉམས་ལེན་ཁོ་ནར་བརྩོན་མཁན་ཞིག་ཡིན་པ་ལས། ཆབ་སྲིད་ཀྱི་ལས་དོན་གཉེར་མཁན་དང་རྒྱ་ནག་གི་སྒྲིག་ཁྲིམས་དང་འགལ་མཁན་རིགས་མིན་པ་དང། ས་གནས་མང་ཚོགས་ནས་ཁོང་ནི་དད་གུས་བྱ་ཡུལ་གྱི་དགེ་འདུན་པ་ཞིག་ཡིན་པའི་སྐོར་བརྗོད་ཡོད། སྤྱིར་འདས་པའི་ལོ་ཤས་ནང་ནས་བཟུང་རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་འབྲེལ་བ་བྱེད་པའི་སྐོར་གྱི་ཉེས་མིང་འོག་བོད་མི་མང་དག་ཅིག་འཛིན་བཟུང་བྱེད་བཞིན་ཡོད་པ་དང། འདི་ལོའི་ཕྱི་ཟླ་གསུམ་པའི་ནང་གཞིས་ཀ་རྩེ་ནས་ཡིན་པའི་དབྱངས་མཚོ་ལགས་ཁ་པར་བརྒྱུད་ཕྱི་ཕྱོགས་སུ་འབྲེལ་བ་བྱེད་པའི་ཉེས་མིང་འོག་འཛིན་བཟུང་བཙན་ཁྲིད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བརྒྱད་པའི་ནང་མཚོ་སྔོན་ཞིང་ཆེན་མགོ་ལོག་ཁུལ་པད་མ་རྫོང་ནས་ཡིན་པ་བོད་མི་ན་གཞོན་དཔལ་མགོན་ལགས་ནས

ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་དུ་འདི་ཚེས་བདུན་ཉིན། ཨེ་མོ་རི་དང་བོད་ཀྱི་ཚན་རིག་གི་ལས་གཞི་དེ་སྤེལ་ནས་ལོ་ངོ་བཅོ་བརྒྱད་ཕྱིན་པའི་བརྒྱུད་རིམ་ནང་གི་ཉམས་མྱོང་ཕྱོགས་སྡོམ་གྱི་ཐོག་ནས་བགྲོ་གླེང་ཞིག་གནང་ཡོད་པའི་སྐོར། ང་ཚོའི་ཆེད་གཉེར་གསར་འགོད་པ་སྒྲོལ་དཀར་ལགས་ཀྱིས་གཤམ་ལ་སྙན་སྒྲོན་ཞུ་གནང་གི་རེད། ཚན་རིག་དང་ནང་ཆོས་ཟུང་དུ་འབྲེལ་ཐུབ་པ་འདིས་ཕན་ཚུན་ལེགས་ཆ་ལེན་རེས་དང་ཞིབ་འཇུག་གི་ཁྱབ་ཁོངས་སུ་བློ་སྐྱེད་དང། ཤེས་ཡོན་གོང་འཕེལ་གྱི་བརྒྱུད་རིམ་ནང་ནུས་པ་དང་ཁེ་ཕན་ལྡན་པ་ཞིག་བྱུང་ཡོད་པ་འདི་ནི་ཨ་རིའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་བསྟི་གནས་ཁང་འདི་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་བརྒྱུད་རིམ་ནང་གི་ཆ་ཤས་ཤིག་ཆགས་ཡོད་འདུག། དེ་ཡང་ད་རེས་ཕྱི་ཚེས་བདུན་ཉིན་ཨེམ་རི་དང་བོད་ཀྱི་ཚན་རིག་ལས་གཞི་འདི་སྤེལ་ནས་ཚན་རིག་དང་ནང་ཆོས་ཟུང་དུ་འབྲེལ་བའི་ལོ་ངོ་བཅོ་བརྒྱད་རིང་གི་ལམ་བུ་ཞེས་པའི་བརྗོད་གཞིའི་ཐོག་ནས་བགྲོ་གླེང་ཞིག་བསྐོང་ཚོགས་གནང་ཡོད་པ་དང། བགྲོ་གླེང་འདིའི་ཐོག་ནུབ་ཕྱོགས་པའི་ཚན་རིག་དགེ་རྒན་དང། བོད་བརྒྱུད་ནང་པའི་དགེ་བཤེས། ཚན་རིག་སློབ་གཉེར་དང་ཞིབ་འཇུག་གནང་མཁན་འབྲེལ་ཡོད་མི་སྣ་ཁག་ཅིག་ནས་ཉམས་མྱོང་སྤེལ་རེས་གནང་ཡོད། རྒྱ་གར་དུ་ཡོད་པའི་ཝར་ན་བོད་ཀྱི་གཙུག་ལག་སློབ་གཉེར་ཁང་དུ་དབུ་འཛིན་གཞོན་པ་གནང་མྱོང་ཡོད་པའི་དགེ་བཤེས་ངག་དབང་བསམ་གཏན་ལགས་ཀྱིས་ཚན་རིག་པས་ཕྱིའི་གཟུགས་ཅན་གྱི་དངོས་པོར་ཞིབ་འཇུག་གནང་ཡོད་པ་དང། ནང་པའི་ལྟ་གྲུབ་ནང་སེམས་ཁམས་ལ་ཞིབ་འཇུག་གཏིང་ཟབ་པོ་ཡོད་པས་ཕན་ཚུན་སྟོང་ཆ་སྐོང་ཐུབ་པའི་ནུས་པ་ཐོན་ཡོད་པར་ངོ་སྤྲོད་གནང་པ་དང། དགེ་བཤེས་ལགས་ཀྱིས་གསུངས་པར། ྋགོང་ས་མཆོག་གི་དགོངས་བཞེད་ལྟར་གྱི་དཔེར་ན་འཛམ་གླིང་ནང་ལ་ཡང་གཅིག་གི་ཕྱག་རྗེས་རླབས་ཆེན་ཞིག་བཞག་གནང་ཡོད་དེ། ཚན་རིག་པ་གྲགས་ཅན་ཚན་རིག་པ་ཚོས་ཀྱིས་དཔེ་ཕྱག་རྗེས་དེ་འདྲ་བཞག་མ་ཐུབ་ཅེས ྋགོང་ས་མཆོག་གིས་དཔེར་ན་ད་ལོ་འདས་པའི་བཅུ་ཕྲག་གསུམ་བཞི་གཅིག་ནང་ལ་ཡང་འཛམ་བུ་གླིང་ནང་ལ་ཡང་ཚན་རིག་ནང་ལ་ཡང་ད་ཕྱག་རྗེས་རླབས་ཆེན་ཞིག་བཞག་གནང་ཡོད་རེད་ཟེར་ནས་ཞུ་ཐུབ་ཡ་གཅིག་རེད།
ཨེམ་རི་གཙུག་ལག་སློབ་གྲྭའི་སྐྱེ་དངོས་རིག་པའི་སློབ་དཔོན། Arri Eisen ལགས་དང་ཨ་རི་ཛོ་ན་གཙུག་ལག་སློབ་གཉེར་ཁང་གི་དངོས་ཁམས་རིག་པའི་སློབ་དཔོན Chris Impey ལགས་རྣམ་གཉིས་ཀྱིས་བཙན་བྱོལ་བོད་པའི་དགོན་སྡེའི་ནང་གྲྭ་བཙུན་རྣམ་པར་ཚན་རིག་སློབ་ཁྲིད་གནང་པའི་སྐབས་ཐབས་ལམ་སྣ་ཚོགས་བེད་སྤྱོད་བཏང་གནང་པ་དང་བློ་སྐྱེད་གང་བྱུང་བ་སོགས་ཉམས་མྱོང་ཁག་མཉམ་སྤྱོད་གནང་ཡོད། ད་ལྟ་ཨེམ་རི་གཙུག་ལག་སློབ་གཉེར་ཁང་དུ་ཚན་རིག་སློབ་སྦྱོང་གནང་བཞིན་པའི་བཙུན་མ་རིན་ཆེན་ལྷ་མོ་ལགས་ནས་ཀྱང། ཚན་རིག་སློབ་སྦྱོང་འགོ་བཙུགས་པ་ནས་བཟུང། ནང་ཆོས་ལ་དེ་བས་གཏིང་ཟབ་པའི་ཤེས་འདོད་བྱུང་ཡོད་པའི་སློབ་སྦྱོང་གི་ཉམས་མྱོང་སོགས་གསུང་གི་འདུག། ཨ་ནི་ཚང་མ་ཕར་ཚུར་བརྟེན་ནས་སྒྲུབ་རྒྱུ་རེད་འདུག་ཨ། ཨ་ནི་འདི་འདྲའི་སྐབས་སུ་ཏག་ཏག་ནང་ཆོས་ལ་ཡང་ང་ཚོ་གཅིག་གཅིག་ལ་བརྟེན་པ་རྟེན་འབྲེལ་གྱི་ཨ་ནི་དེ་མཚོན་རྒྱུ་འདུག་ཨ་ནི། ད་དེ་འདྲའི་ཤེས་འདོད་ད་འདི་ལ་བྱས་ནས་ནང་ཆོས་ནས་ད་དེ་མང་བ་སྦྱང་འདོད་འདྲ་བ་ཡོད། ད་མང་བ་ཤེས་འདོད་འདྲ་བ་འདི་བྱུང་གི་འདུག་ག་བ་ཡིན་ནའི་ད། ལམ་འདི་ནི་ག་རེ་སྦྱང་བ་ཡིན་ན་ཡང་དེ་ཤུགས་ཆེ་རུ་འགྲོ་གི་འདུག།
ཡང་ད་ལྟ་ཨ་རིའི་ནུབ་བྱང་གཙུག་ལག་སློབ་གྲྭར་ཞིབ་འཇུག་དང་དངོས་སྦྱོང་གནང་བཞིན་པའི་འབྲས་སྤུངས་དགོན་པའི་དགེ་འདུན་པ་བསྟན་འཛིན་དབང་ལྡན་ལགས་ནས། དམིགས་བསལ་ཨེམ་རི་གཙུག་ལག་སློབ་གྲྭའི་ནང་ཚན་རིག་སློབ་སྦྱོང་གནང་པ་ནས་དགོན་པའི་ནང་སློབ་ཁྲིད་བར་གྱི་ཉམས་མྱོང་མང་པོ་ཞིག་ངོ་སྤྲོད་གནང་ཡོད་པ་དང། དེ་མིན་ཡང། སཱི་ཤེས་ཡོན་སློབ་གསོ་དང། ནང་ཆོས་དང་ཚན་རིག་ལས་གཞིའི་ཐུགས་འགན་བཞེས་གནང་མཁན་གཙོ་གྲས་བརྩོན་འགྲུས་བསམ་འཕེལ་ལགས་ཀྱིས། ད་རེས་ཀྱི་བགྲོ་གླེང་འདི་གཙོ་སྐྱོང་གནང་ཡོད་ཅིང། ཚེས་བདུན་ཉིན་གྱི་བགྲོ་གླེང་འདི་ཡག་པོ་བྱུང་ཡོད་པ་གསུང་གི་འདུག། ཡག་པོ་ཞེ་པོ་བྱུང་སོང་བསམ་གྱི་འདུག་རོ་ང་ཚོ་ད་ལོ་བཅོ་བརྒྱད་དེ་དུས་ཚོད་རིང་པོ་རེད་པ། གཅིག་གི་མི་གཅིག་གི་མི་ཚེ་ལ་བསམ་བློ་བཏང་ན་རིང་པོ་རེད་ཡང་ཚོགས་པ་གཅིག་གི་སྒང་ནས་བསམ་བློ་བཏང་ན་དུས་ཚོད་ཐུང་ཐུང་འདྲ་བོ་ཅིག་རེད། ཡིན་ན་ཡང་ད་འདིའི་ནང་ལོགས་ལ་གནས་ཚུལ་མང་པོ་ཞིག་བྱུང་ཡོད་རེད་ང་ཚོས་ཀྱིས་ལས་རིམ་མང་པོ་ཞིག་འགོ་བཙུགས་ཡོད་རེད་དུས་ཚོད་མང་པོ་གཅིག་སྒང་ལ་ད་ང་ཚོ་ག་རེ་ཟེར་བགྲོ་གླེང་མ་སོང་ན་ལྷུག་པོ་ད་བྱུང་ཡོད་མ་རེད་ཡིན་ན་ཡང་ཁོ་གནས་ཚུལ་ངོ་སྤྲོད་ཡ་སོ་ར་ཅིག་ཡག་པོ་བྱུང་སོང། ཨ་དེ་ནས་ནས་ཅིག་མང་ཚོགས་ནས་དྲི་བ་སླེབས་ཡ་དེ་ཚོ་ཡང་ཅིག་ང་ཚོས་བསམ་བློ་བཏང་ཡ་ཡོད་པ་ཅིག་ཨེ་ནི་དེ་འདྲས་ཀྱི་ད་དྲི་བ་ཡག་པོ་བྱུང་སོང་ལ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་དགོན་སྡེ་ཁག་ནང་ཚན་རིག་གི་སློབ་གསོ་དགོས་པའི་ལམ་སྟོན་དང་གོ་སྐབས་བསྐྲུན་གནང་པ་བཞིན་འདས་པའི་ལོ་ངོ་བཅོ་བརྒྱད་རིང་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་གཞིའི་ཁྲོད་ནས་བཙན་བྱོལ་བོད་པའི་དགོན་སྡེ་ཁག་ནང་དེང་དུས་ཚན་རིག་གི་སློབ་གསོ་དང།

སྒང་ཏོག་དཔལ་ཁང་སློབ་གཉེར་ཁང་གི་སློབ་སྤྱི་ཉི་མ་དོན་གྲུབ་ལགས་དང་ཁོང་གི་བཟའ་ཟླ་སློབ་སྤྱི་ལས་རོགས་དབྱངས་ཅན་སྒྲོལ་དཀར་ལགས་རྣམ་གཉིས་ལ་འབྲས་ལྗོངས་མངའ་སྡེ་གཞུང་གི་ཤེས་ཡོན་དང་འབྲེལ་བའི་བྱ་དགའ་ཐོབ་ཡོད་པའི་སྐོར་འདི་གའི་པ་སངས་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་གི་རེད། འདི་ཚེས་དྲུག་ཉིན་འབྲས་ལྗོངས་མངའ་སྡེ་གཞུང་ནས་མངའ་སྡེའི་ནང་གི་སྒེར་པའི་སློབ་གྲྭ་ཁག་གི་སློབ་སྤྱི་དང་དགེ་རྒན་ཚོ་ལ་ཆེ་མཐོང་དང་བློ་སྟོབས་སྤེལ་ཆེད་ཤེས་ཡོན་དང་འབྲེལ་བའི་ཆེ་བསྟོད་བྱ་དགའ་འབུལ་ཡོད་པ་བཞིན། སྒང་ཏོག་དཔལ་ཁང་སློབ་གཉེར་ཁང་གི་སློབ་སྤྱི་ཉི་མ་དོན་གྲུབ་ལགས་དང་ཁོང་གི་བཟའ་ཟླ་སློབ་སྤྱི་ལས་རོགས་དབྱངས་ཅན་སྒྲོལ་དཀར་ལགས་རྣམ་གཉིས་ལ་ཡང་མངའ་སྡེ་གཞུང་གི་ཤེས་ཡོན་དང་འབྲེལ་བའི་བྱ་དགའ་འབུལ་ཡོད་པ་རེད་འདུག་ད་རེས་མངའ་སྡེ་གཞུང་གིས་སྒེར་གྱི་སློབ་གྲྭ་ཁག་ལ་དེ་ལྟ་བུའི་བྱ་དགའ་གནང་བ་ཐེངས་མ་དང་པོ་དེ་ཆགས་ཀྱི་ཡོད་པ་དང་དེ་གནང་དགོས་པའི་དམིགས་ཡུལ་གཙོ་བོ་ནི་འབྲས་ལྗོངས་ནང་སྒེར་གྱི་སློབ་གྲྭ་ཁག་ཉིས་བརྒྱ་ལྷག་ཡོད་པའི་སློབ་གྲྭ་དེ་དག་ནང་ཕྲུ་གུའི་ཤེས་ཡོན་ཐོག་ཡར་རྒྱས་དང། དགེ་རྒན་ཚོར་མིག་ལྟོས་དང་སེམས་ཤུགས་འཕར་མ་ཞིག་ཡོང་བའི་ཆེད་དུ་བྱ་དགའ་དེ་འབུལ་བ་ཞིག་ཡིན་སྐོར་དཔལ་ཁང་སློབ་གྲྭའི་སློབ་སྤྱི་ཉི་མ་དོན་གྲུབ་ལགས་ཀྱིས་གསུངས་དོན། ད་དམིགས་ཡུལ་ངོ་མ་དེ་ག་རེ་ཟེར་དགོས་རེད་ད་སྒེར་གྱི་སློབ་གྲྭ་ཁག་ཉིས་བརྒྱ་ལྷག་བྱས་ཡོད་པ་འདྲ་ད་དེ་འདྲ་སོང་ཙང་ནི་ཤེས་ཡོན་གྱི་ཐོག་ལ་ད་ག་རེ་ཟེར་དགོས་རེད་ཡར་རྒྱས་བཏང་ཡག་དང་ད་ག་ནང་བཞིན་གྱི་ད་ག་རེ་ཟེར་མིག་ལྟོས་ཡོང་ཡག་དང། སེམས་ཤུགས་སྤར་ཡག་དང་ད་དེ་འདྲས་ཀྱི་ཆེད་དུ་ཨེ་ནི་ཅིག་གནང་པ་ཡིན་ས་རེད་ལ། མཛད་སྒོའི་ཐོག་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས Prem Singh Tamang མཆོག་གིས་དབུས་པའི་ཤེས་རིག་བློན་ཆེན་ཀུན་དགའ་ཉི་མ་ལེབ་ཅ་མཆོག་གཞན་མངའ་སྡེའི་ཤེས་རིག་ལྷན་ཁང་གི་ལས་བྱེད་མང་དག་ཞིག་ཕེབས་ཡོད་འདུག་སྒང་ཏོག་དཔལ་ལྡན་ཁང་གསར་ཤེས་ཡོན་བསྟི་གནས་ཁང་དེ་བཞིན་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་སློབ་སྤྱི་ཉི་མ་དོན་གྲུབ་ལགས་དང་ཁོང་གི་བཟའ་ཟླ་སློབ་སྤྱི་ལས་རོགས་དབྱངས་ཅན་སྒྲོལ་དཀར་ལགས་རྣམ་གཉིས་ཀྱིས་གསར་འཛུགས་གནང་པ་ཞིག་དང་སྐབས་དེར་སློབ་ཕྲུག་གྲངས་སུམ་ཅུ་སོ་བརྒྱད་དང་རིམ་བཞིན་སློབ་ཕྲུག་གི་གྲངས་འབོར་མང་དུ་ཕྱིན་ནས་ད་ལྟའི་ཆར་སློབ་ཕྲུག་བརྒྱ་ལྷག་ཡོད་པ་དང་དགེ་རྒན་ལས་བྱེད་བཅུ་ཙམ་ཡོད་འདུག་སློབ་གྲྭ་དེའི་ནང་སྔོན་འགྲོ་ནས་གཞི་རིམ་བར་མ་འཛིན་རིམ་བརྒྱད་པ་བར་གྱི་མཐུན་རྐྱེན་ཡོད་ཅིང་སློབ་གྲྭ་དེའི་ནང་འབྲས་ལྗོངས་ནང་གི་སྒེར་གྱི་སློབ་གྲྭ་གཞན་དང་མི་འདྲ་བར་བོད་ཡིག་སློབ་ཚན་ཡོད་པ་དེ་ཡང་རང་གཞུང་ཤེས་རིག་ལས་ཁུངས་ཀྱིས་རྩོམ་སྒྲིག་གནང་པའི། གཞི་རིམ་བོད་ཡིག་ཀློག་དེབ་གཞི་བཟུང་དང་དེ་མིན་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་གཞས་སྣ་འཁྲབ་སྟོན་སོགས་སློབ་སྟོན་གནང་གི་ཡོད་པ་རེད་འདུག་བོད་ཡིག་སློབ་ཚན་ལ་དོ་དབྱིངས་ཡོད་མཁན་ཚོར་འཛིན་རིམ་དང་པོ་ནས་བརྒྱད་པ་བར་གདམ་གའི་སློབ་ཚན་ཚུལ་དུ་སློབ་ཁྲིད་གནང་གི་ཡོད་འདུག་སློབ་སྤྱི་ཉི་མ་དོན་གྲུབ་ལགས་ཀྱིས་སློབ་གྲྭ་དེ་འཛུགས་དགོས་པའི་དམིགས་ཡུལ་གཙོ་བོ་ནི་ང་ཚོ་བཙན་བྱོལ་ལ་སླེབས་ནས་ལོ་ངོ་དྲུག་ཅུ་ལྷག་ཕྱིན་ཡོད་དུས། བོད་མི་ཚོས་གནས་ཡུལ་གཞུང་ལ་བརྟེན་མི་དགོས་པར་སོ་སོ་རང་གི་རྐང་པའི་སྒང་ལངས་ཐུབ་པ་དང་ལྷག་པར་དུ་ས་གནས་ཡུལ་མིའི་ཕྲུ་གུ་ཉམ་ཐག་ཚོ་ལ་ཤེས་ཡོན་ཐོག་ནས་ཞབས་འདེགས་ཞུ་རྒྱུའི་དམིགས་ཡུལ་ཞིག་བཅངས་ནས་སློབ་གྲྭ་དེ་འཛུགས་པ་ཞིག་ཡིན་པ་གསུང་གི་འདུག། ད་ལོ་དྲུག་ཅུ་ལྷག་ཚོད་ཀྱིས་ད་སྐྱབས་བཅོལ་ལ་བསྡད་རེད་ད།

དར་སོ་རེ་ད་ཅིག་ཕན་ཐོགས་རོགས་བྱུང་ན་བསམ་ནས་ཨ་ནི་སློབ་གྲྭ་བཙུགས་ཡིན་ལ་ཨ་ནི་དེ་བྱས་ཙང་ཨ་ནི་ད་ལྟ་ཕན་ལ་ཡག་པོ་ཡག་པོ་ཞེ་དྲག་བྱུང་སོང་ལ།
ཡང་སློབ་སྤྱིའི་ལས་རོགས་དབྱངས་ཅན་སྒྲོལ་དཀར་ལགས་ཀྱིས་ཁོ་མོར་ད་རེས་མངའ་སྡེ་གཞུང་གིས་འདས་པའི་ལོ་ངོ་ཉི་ཤུ་རྩ་དྲུག་ལྷག་ཙམ་གྱི་རྗེས་འདི་ལྟ་བུའི་ཆེ་མཐོང་གི་བྱ་དགའ་འབུལ་བར་ཁོ་མོར་དགའ་ཚོར་ཆེན་པོ་དང་མ་འོངས་པར་ཕྲུ་གུའི་ཤེས་ཡོན་ཐོག་འདི་ལས་ལྷག་པ་སྐུ་ལས་བསྐྱོན་རྒྱུའི་སེམས་ཤུགས་འཕར་མ་ཞིག་སྐྱེས་སོང་ཞེས་གསུང་གི་འདུག།

ད་འདི་ལས་ཐེ་བ་ག་རེ་བྱེད་དགོས་འདུག་ད་འདི་འདྲ་མི་འདི་འདྲས་མདུན་ན་ལས་ཀྱི་བསམ་བློ་དྲག་ཤུགས་འཁོར་སོང་ངེད་ཀྱི་འདི་འདྲ། སློབ་སྤྱི་ཉི་མ་དོན་གྲུབ་ལགས་ནི་བཙན་བྱོལ་བོད་མིའི་ཤེས་ཡོན་ལྷན་ཚོགས་དང་ཤེས་ཡོན་སློབ་སྟོན་ཚོགས་ཆུང་གི་ཚོགས་མི་ཞིག་ཀྱང་ཡིན་སྟབས་ཁོང་གིས་དེང་སྐབས་རྒྱ་གར་བྱང་ཤར་ཁུལ་གྱི་བཙན་བྱོལ་བོད་མིའི་སློབ་གྲྭ་ཁག་གི་ནང་ཕྲུ་གུའི་གྲངས་འབོར་དང་ཤེས་ཡོན་གནས་བབ། ལྷག་པར་དུ་སློབ་གྲྭའི་མཐུན་རྐྱེན་སོགས་སྔར་ལྷག་བཟང་དུ་ཕྱིན་ཡོད་པས་ཡར་རྒྱས་ཆེན་པོ་འགྲོ་བཞིན་ཡོད་པ་གསུང་གི་འདུག། སྒང་ཏོག་དཔལ་ཁང་སློབ་གཉེར་ཁང་གི་འགྲོ་གྲོན་ཡོངས་རྫོགས་གཞུང་དང་ཚོགས་པ་ཁག་ལ་བརྟེན་མི་དགོས་པའི་ཐོག་ཁོང་སྒེར་གྱིས་བཏང་གནང་གི་ཡོད་པ་དང་སློབ་གྲྭ་འདིའི་ནང་གི་སློབ་ཕྲུག་ཕལ་ཆེ་བ་ས་གནས་ཡུལ་མིའི་ཕྲུ་གུ་དང་བོད་པའི་སློབ་ཕྲུག་ཉུང་ཤས་ཤིག་ཡོད་པ་རེད་འདུག་སློབ་གྲྭ་འདི་ནས་འདས་པའི་ལོ་ངོ་ཉི་ཤུ་རྩ་དྲུག་ལྷག་གི་ནང་སློབ་ཕྲུག་མང་པོ་ཞིག་ལ་ཤེས་ཡོན་གྱི་གོ་སྐབས་འབུལ་ནས་སློབ་ཕྲུག་མང་པོ་ཞིག་འབྲས་ལྗོངས་གཞུང་གི་གཞུང་ཞབས་ལས་བྱེད་དང། ཁག་ཅིག་མངའ་སྡེ་གཞུང་གི་སྨན་ཁང་ནང་ཨེམ་ཆི་དང་སྨན་ཞབས་པ་སོགས་ཀྱི་ཕྱག་ལས་གནང་བཞིན་མི་ཚེའི་མདུན་ལམ་བཟང་པོ་ཞིག་བསྐྲུན་ཐུབ་པ་བྱུང་འདུག་རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ར་ཤི་ཡའི་སྲིད་འཛིན་ཝི་ལ་དི་མིར་པུ་ཏིན་གྱིས་རྒྱ་ནག་གི་དམག་སྤྱི་གཞོན་པ་ཀྲང་ཡའོ་ཞའ་དང་མཇལ་འཕྲད་གནང་སྐབས་ར་ཤི་ཡ་དང་རྒྱ་ནག་བར་ཚད་མཐོའི་དྲག་པོའི་འཕྲུལ་རིག་གི་འབྲེལ་ལམ་ཟབ་པོ་ཡོད་པ་དེར་བསྔགས་བརྗོད་གནང་ཡོད་པ་རེད་འདུག་དེ་ཡང་ར་ཤི་ཡའི་སྲིད་འཛིན་པུ་ཏིན་མཆོག་གིས་རེས་གཟའ་ལྷག་པ་ཉིན་རྒྱ་ནག་གི་དམག་སྤྱི་གཞོན་པ་ཀྲང་ལ་ང་ཚོའི་བར་གྱི་ཚད་མཐོའི་དྲག་པོའི་འཕྲུལ་རིག་ཀྱི་འབྲེལ་ལམ་དེ་གལ་གནད་ཆེན་པོར་གྱུར་ཡོད། འདིའི་ཐད་མཁའ་དབྱིངས་ཐོག་མཉམ་ལས་དང། དེང་རབས་ཀྱི་གོ་མཚོན་ཁག་གིས་ར་ཤི་ཡ་དང་རྒྱ་ནག་གི་རྒྱལ་ཁབ་གཉིས་ཀྱི་སྲུང་སྐྱོབ་ཀྱི་ཐབས་བྱུས་ཐོག་ཕན་ཐོགས་ཡོང་གི་རེད་ཅེས་བརྗོད་ཡོད་པ་རེད་འདུག་ཡང་སྲིད་འཛིན་པུ་ཏིན་མཆོག་གིས་ར་ཤི་ཡ་དང་རྒྱ་ནག་གི་རྒྱལ་ཁབ་གཉིས་དེ་སྔོན་གྱི་གྲང་དམག་ལྟར་གྱི་དམག་དོན་མཉམ་ལས་གནང་བ་ཞིག་མིན་པའི་སྐོར་དང། ར་ཤི་ཡ་དང་རྒྱ་ནག་གི་འབྲེལ་ལམ་དེ་འཛམ་གླིང་གི་བརྟན་ལྷིང་གི་སྟོབས་ཤུགས་ཤིག་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་རྒྱ་ནག་གི་དམག་སྤྱི་གཞོན་པ་ཀྲང་ཡིས། སྲིད་འཛིན་པུ་ཏིན་གྱི་འགོ་ཁྲིད་འོག་ནུབ་ཕྱོགས་རྒྱལ་ཁབ་ཁག་གི་ཉེས་ཆད་ཁག་ལ་གདོང་ལེན་གནང་བ་དེ་ནི། སྐུ་ཉིད་དང་ར་ཤི་ཡས་དཀའ་ངལ་ཁག་ལ་འཇིགས་ཞུམ་མི་གནང་བ་དེ་མངོན་པར་བྱས་ཡོད་ཅེས་བརྗོད་ཡོད་པ་རེད་འདུག་ཟླ་བ་སྔོན་མ་དེར་ཨ་མི་རི་ཀའི་གྲོས་ཚོགས་ཀྱི་སྲིད་དོན་ཚོགས་པ་གཉིས་ཀའི་རྒྱབ་སྐྱོར་གྱིས་འགོ་འཛུགས་གནང་བའི་ཚོགས་ཆུང་གིས་ཨ་མི་རི་ཀའི་གཞུང་གི་ངོས་ནས་ར་ཤི་ཡ་དང་རྒྱ་ནག་གཉིས་དང་དུས་མཉམ་དུ་དམག་འཐབ་བྱེད་རྒྱུར་གྲ་སྒྲིག་གི་ཆེད་རྣམ་ཀུན་གྱི་དྲག་པོའི་དཔུང་དམག་རྒྱ་སྐྱེད་དང། མཐུན་ཕྱོགས་རྒྱལ་ཁབ་ཁག་དང་འབྲེལ་ལམ་ཟབ་ཏུ་གཏོང་བ་དང། རྡུལ་ཕྲན་གོ་མཚོན་ཁག་དེང་རབས་ཅན་དུ་བསྒྱུར་རྒྱུའི་ལས་དོན་ཁག་རྒྱ་སྐྱེད་གཏོང་དགོས་པའི་སྐོར་བརྗོད་ཡོད་པ་རེད་འདུག།

ཁྱབ་ཆེ་ཞིང་རིམ་པ་མཐོ་བའི་ཞི་བདེ་རྒྱ་མཚོའི་ཁྱབ་ཁོངས་ཚོང་འབྲེལ་གྱི་ཚོང་དོན་མཐུན་ཚོགས་ནང་མཉམ་ཞུགས་བྱ་རྒྱུའི་དམིགས་ཡུལ་འཛིན་བཞིན་ཡོད་པ་རེད། གྲོས་མཐུན་དེའི་ནང་དྲ་ཐོག་ཉོ་ཚོང་དང། མ་དངུལ་འཛུགས་ཕྱོགས་བསྐྱར་གསོ་ཐུབ་པའི་ནུས་པ་འབྱུང་ཁུངས་ནག་རྫས་དུག་རླངས་རྩ་བ་ནས་མེད་པ་བཟོ་རྒྱུ་གྱི་བརྗོད་གཞི་སྣ་ཚོགས་ཀྱི་ཐོག་འབྲེལ་མོལ་གནང་རྒྱུ་ཡིན་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཐེ་ཝན་གྱིས་ཁྱབ་ཆེ་བའི་རིམ་པ་མཐོ་བའི་ཞི་བདེ་རྒྱ་མཚོའི་ཁྱབ་ཁོངས་ཚོང་འབྲེལ་གྱི་མཐུན་ཚོགས་ནང་མཉམ་ཞུགས་བྱ་རྒྱུའི་སྙན་ཞུ་ཕུལ་ཡོད་ཀྱང་རྒྱ་ནག་གིས་ཐེ་ཝན་ནི་རྒྱ་ནག་གི་མངའ་ཁོངས་ཡིན་པར་བརྗོད་དེ་ཐེ་ཝན་གྱི་ཐབས་ཤེས་དེར་ངོས་ལེན་བྱེད་ཀྱི་མེད་པ་རེད། ཟླ་བ་བདུན་པའི་ནང་དབྱིན་ཇི་གཞུང་གིས་ཞི་བདེ་རྒྱ་མཚོའི་ཚོང་འབྲེལ་མཐུན་ཚོགས་ནང་འཛུལ་ཞུགས་བྱ་རྒྱུར་མིང་རྟགས་བཀོད་པ་དང་ལོ་རྗེས་མར་ཚོང་འབྲེལ་མཐུན་གྲོགས་ཀྱི་ཚོགས་མི་རྒྱལ་ཁབ་ཆགས་རྒྱུ་ཡིན་པ་རེད། ཐེ་ཝན་གྱི་ཚོང་འབྲེལ་གྱི་འཐུས་མི་མཐོ་ཤོས་ཇོན་དེང་ཡིས་དབྱིན་ཇི་དང་དཔལ་འབྱོར་ཚོང་འབྲེལ་གྱི་འབྲེལ་ལམ་ཡར་རྒྱས་གཏོང་རྒྱུ་དེ་ང་ཚོའི་ཚོགས་མིར་ཞུགས་ཐབས་བྱེད་པའི་ཐབས་ཤེས་ཁག་ལ་ཧ་ཅང་གལ་གནད་ཆེན་པོ་ཡིན་པ་དང། གྲོས་མཐུན་དེས་ཐེ་ཝན་གྱི་རྒྱལ་སྤྱིའི་ཚོང་འབྲེལ་གྱི་གནས་བབ་གོང་མཐོར་གཏོང་རྒྱུ་ཡིན་པ་མ་ཟད། འཛམ་གླིང་རྒྱལ་ཁབ་གཞན་གྱིས་ང་ཚོ་དང་མཉམ་དུ་འབྲེལ་མོལ་བྱེད་རྒྱུའི་ཡིད་ཆེས་ཀྱང་ཡོད། ཅེས་གསལ་སྟོན་གནང་འདུག་དེ་ཡང་ཐེ་ཝན་ཕྱི་སྲིད་ལྷན་ཁང་གིས་ཐེ་ཝན་གྱི་གྲོས་མཐུན་དེ་ནི་གོ་ལའི་དཔལ་འབྱོར་གྱི་བདེ་འཇགས་དང་རྒྱལ་སྤྱིའི་ཚོང་ལས་ཀྱི་སྒྲོམ་གཞི་སྒོ་ཕྱེ་རྒྱུ་རྒྱུན་འཁྱོངས་བྱེད་པར་གལ་ཆེན་པོ་མཐོང་གི་འདུག་ཅེས་བསྒྲགས་གཏམ་སྤེལ་འདུག་ཡིན་ཡང་རྒྱ་ནག་གཞུང་གིས་ཕྱིའི་རྒྱལ་ཁབ་རྣམས་ལ་ཐེ་ཝན་གྱི་ཁྲིམས་མཐུན་ཡིན་པར་ངོས་འཛིན་བྱས་པ་དང་ཡང་ན་ཐེ་ཝན་ཕྱི་འབྲེལ་བྱ་སྤྱོད་གང་རུང་བྱེད་པར་ཁ་རྡུང་དྲག་པོ་བཏང་བ་མ་ཟད་ཐེ་ཝན་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ནང་འཛུལ་ཞུགས་བྱ་རྒྱུར་ཡང་ངོ་རྒོལ་བྱེད་ཀྱི་ཡོད་པ་རེད།
ཨོ་སི་ཀྲ་ལི་ཡའི་སྲིད་བློན་ཨན་ཐོ་ནི་ཨལ་པེ་ནིས་མཆོག་གིས་ད་ཐེངས་ཀྱི་རྒྱ་ནག་གི་རྒྱལ་དོན་འཚམས་གཟིགས་དེ་རེས་གཟའ་མིག་དམར་ཉིན་མཇུག་སྒྲིལ་གནང་སྐབས་ཨོ་སི་ཀྲ་ལི་ཡ་དང་རྒྱ་ནག་གི་རྒྱལ་ཁབ་གཉིས་ཀྱི་ལོ་རེའི་དབུ་ཁྲིད་དབར་གྱི་གྲོས་མོལ་དེ་སླར་གསོ་གནང་རྒྱུ་ཡིན་པའི་གསལ་བསྒྲགས་གནང་ཡོད་པ་རེད་འདུག་དེ་ཡང་རེས་གཟའ་མིག་དམར་ཉིན་རྒྱ་ནག་གི་སྲིད་བློན་ལི་ཆང་ཡིས་ཨོ་སི་ཀྲ་ལི་ཡའི་སྲིད་བློན་ཨན་ཐོ་ནི་ཨལ་པེ་ནིས་མཆོག་རྒྱ་ནག་ཚོགས་ཁང་ཆེན་མོ་ཞེས་པའི་དེར་མཇལ་འཕྲད་གནང་རྗེས་རྒྱལ་ཁབ་གཉིས་ཀྱི་དབུ་ཁྲིད་རྣམ་པའི་དབར་གྱི་ལོ་རེའི་མཇལ་མོལ་དེ་སླར་གསོ་གནང་རྒྱུ་ཡིན་པའི་གསལ་བསྒྲགས་གནང་ཡོད་པ་རེད་འདུག་ཨ་སི་ཐྲ་ལི་ཡའི་སྲིད་བློན Albanese མཆོག་གིས། ང་ཚོའི་མཉམ་འབྲེལ་གྱི་སྤྱི་བསྒྲགས་དེའི་ནང་ང་ཚོའི་བར་གྱི་ཐུན་མོང་གི་ཁེ་ཕན་ཆེད་གནམ་གཤིས་འགྱུར་ལྡོག་དང། ཚོང་འབྲེལ་དང། མི་དམངས་དང་མི་དམངས་དབར་གྱི་འབྲེལ་ལམ་བཟང་དུ་གཏོང་རྒྱུར་ལག་ལེན་འཁེལ་བའི་གྲོས་མོལ་གནང་རྒྱུའི་མོས་མཐུན་བྱུང་ཡོད། ཡིན་ནའང་ཨ་སི་ཐྲ་ལི་ཡ་དང་རྒྱ་ནག་བར་གྱི་ཐུན་མིན་གྱི་གནད་དོན་ཡོད་པ་དེ་དག་གིས་ང་ཚོའི་བར་གྱི་འབྲེལ་བའི་ངོ་བོ་དེ་ལྟར་མིན་པ་གནང་རྒྱུའི་མོས་མཐུན་བྱུང་གནང་ཡོད་སྐོར་བརྗོད་ཡོད་པ་རེད་འདུག་ད་ཐེངས་ཀྱི་ཨ་སི་ཐྲ་ལི་ཡའི་སྲིད་བློན་ཨ་ལི་བྷེ་ནེ་སི་མཆོག་གི་རྒྱ་ནག་གི་རྒྱལ་དོན་འཚམས་གཟིགས་འདིའི་སྐབས་རྒྱ་ནག་གིས་ཨ་སི་ཐྲ་ལི་ཡའི་མཚོའི་ནང་གི་འབུ་སྲིན་དང་གླང་ཤ་དང་རྒུན་འབྲུམ་ཐོག་སྒོ་ཁྲལ་བཀལ་བ་དེ་དག་མེད་པ་བཟོ་ཐབས་ཐོག་འབད་བརྩོན་གནང་ཡོད་པ་རེད་འདུག། ཟླ་བ་བཅུ་གཅིག་ཚེས་བརྒྱད་ཉིན་ཧྥི་ཇི་གླིང་ཕྲན་རྒྱལ་ཁབ་ཀྱི་དཔུང་དམག་གི་དམག་སྤྱི General Jone Kalouniwai ཡིས་སྐུ་ཚབ་ཚོགས་པ་ཞིག་དང་སྣེ་ཁྲིད་གནང་སྟེ་པེ་ཅིང་དུ་ཡོད་པའི་རྒྱ་ནག་གི་མི་དམངས་བཅིངས་འགྲོལ་དམག་གི་རྒྱལ་སྲུང་གཙུག་ལག་སློབ་གྲྭ་ཆེན་མོར་འཚམས་འདྲིར་འབྱོར་ནས་རྒྱ་ནག་དང་ཧྥི་ཇི་རྒྱལ་ཁབ་གཉིས་བར་གྱི་འབྲེལ་ལམ་ཇེ་བཟང་དུ་བཏང་ནས་རྒྱལ་ཁབ་ཕན་ཚུན་གཉིས་བར་རྒྱལ་སྲུང་དང་བདེ་འཇགས་ལས་དོན་མཉམ་ལས་གོང་འཕེལ་གཏོང་ཐབས་གནང་རྒྱུ་ཡིན་འདུག། སྐབས་དེར་ཧྥི་ཇི་གླིང་ཕྲན་རྒྱལ་ཁབ་ཀྱི་དམག་དཔུང་གི་དམག་སྤྱི General Jone Kalouniwai དང་སྐུ་ཚབ་ཚོས་གཙུག་ལག་སློབ་གྲྭ་ཆེན་མོར་ལྟ་སྐོར་བྱས་པ་དང། གཙུག་ལག་སློབ་གྲྭ་ཆེན་མོ་དེའི་ལོ་རྒྱུས་དང་མིང་མཐོང་སྐོར་ལ་རྒྱུས་ལོན་བྱས་པ་མ་ཟད། སློབ་གྲྭ་ཆེན་མོའི་འགོ་ཁྲིད་ཚོ་དང་མཉམ་དུ་གྲོས་བསྡུར་ཡང་བྱས་འདུག་ཕྱོགས་གཉིས་ཀས་སློབ་སྦྱོང་དང་སྦྱོང་བརྡར་དེ་བཞིན་ཞིབ་འཇུག་མཉམ་འབྲེལ་བཅས་བརྒྱུད་ནས་དམག་དོན་གྱི་ནུས་པ་ཆེ་རུ་གཏོང་རྒྱུའི་ཁས་ལེན་ནན་པོ་བྱས་འདུག། ཧྥི་ཇི་ཡུལ་གྱི་དམག་དཔུང་གི་དམག་སྤྱི General Jone Kalouniwai ཡིས་ཤེས་བྱ་དང་ཉམས་མྱོང་བརྗེ་རེས་བྱས་པ་དེ་གལ་ཆེན་པོ་ཡིན་པ་དང། ལྷག་པར་དུ་ཞི་བདེ་སྲུང་སྐྱོབ་ཀྱི་ལས་འགུལ་དང། འགྲོ་བ་མི་ཡི་ཕན་བདེའི་རོགས་སྐྱོར་དང་དམག་དོན་དོན་རྩེ་དྲ་རྒྱའི་བདེ་འཇགས་དང་དེ་བཞིན་དམག་འཁྲུག་གི་གནས་ཚུལ་མཁོ་སྤྲོད་བྱེད་པའི་ཐབས་ལམ་སོགས་ཕན་ཚུན་བརྗེ་ལེན་བྱ་རྒྱུ་གནད་འགག་ཡིན་ཞེས་ནན་བརྗོད་བྱས་འདུག་ད་དུང་ཁོང་གིས་ཧྥི་ཇི་རྒྱལ་ཁབ་ཀྱི་དམག་དཔུང་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་སྲུང་གཙུག་ལག་སློབ་གྲྭ་ཆེན་མོའི་དབར་ཡུན་རིང་གི་མངའ་ཁུལ་ནང་བརྟན་ལྷིང་དང་མཉམ་འབྲེལ་གྱི་རྨང་གཞི་བརྟན་པོ་ཞིག་འཛུགས་རྒྱུའི་དམིགས་ཡུལ་བཅང་གི་ཡོད་ཅེས་གསལ་སྟོན་གནང་འདུག། ཨ་མེ་རི་ཁའི་ནོར་སྲིད་དྲུང་ཆེ་ལྕམ་ཇཱེ་ནེད་ཡེ་ལེན་གྱིས་རྒྱ་ནག་གི་སྲིད་བློན་གཞོན་པ་ཧི་ལི་ཧྥེང་བདུན་འདིའི་ནང་ཨ་རིའི་གྲོང་ཁྱེར San Francisco ནང་མཇལ་འཕྲད་གནང་ནས་རྒྱལ་ཁབ་གཉིས་ཀྱི་དཔལ་འབྱོར་གྱི་འབྲེལ་ལམ་ཐོག་གི་གྲོས་མོལ་དེ་གཏིང་ཟབ་ཏུ་གཏོང་གནང་རྒྱུ་ཡིན་པ་རེད་འདུག། དེ་ཡང་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གིས་ཟླ་བ་འདིའི་ཚེས་དགུ་དང་ཚེས་བཅུ་ཉིན་གྱི་མཇལ་མོལ་དེ་ཁ་སྔོན་གྱི་ཕྱི་ཟླ་བཅུ་པའི་ནང་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་དང་རྒྱ་ནག་གི་དཔལ་འབྱོར་ལྷན་ཁང་དང་དབུས་དངུལ་ཁང་གིས་འགོ་འཛུགས་གནང་བའི་དཔལ་འབྱོར་དང་དངུལ་རྩིས་ཀྱི་གླེང་སྟེགས་དེ་དག་སྐོང་ཚོགས་གནང་རྒྱུ་ཡིན་པའི་སྐོར་གསུངས་འདུག་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གི་དཔོན་རིགས་ཤིག་གིས་ད་ཐེངས་ཀྱི་ནོར་སྲིད་དྲུང་ཆེ་ལྕམ་ཡེ་ལེན་མཆོག་དང་རྒྱ་ནག་གི་སྲིད་བློན་གཞོན་པ་ལི་ཧི་ལེ་ཧྥེང་རྣམ་གཉིས་ཀྱི་མཇལ་མོལ་དེའི་སྐབས། རྒྱལ་ཁབ་གཉིས་ཀྱི་དཔལ་འབྱོར་ཐོག་གི་འབྲེལ་ལམ་གསར་པ་དེ་ལག་བསྟར་གནང་ཕྱོགས་དང། མ་འོངས་པར་གློ་བུར་དུ་དཀའ་གནད་དེ་འདྲ་མ་འཕྲད་པའི་ཆེད་དང། འདི་ལྟར་གྱི་འབྲེལ་མོལ་དེ་འདྲ་མང་པོ་ཡོང་རྒྱུ་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་ཡང་ཨ་མེ་རི་ཁའི་ནོར་སྲིད་དྲུང་ཆེ་ལྕམ་ཡེ་ལེན་མཆོག་གིས་ཨ་མེ་རི་ཁའི Washington Post གསར་ཤོག་ནང་དགོངས་ཕྱོགས་ཀྱི་རྩོམ་བྲིས་ཞིག་སྤེལ་གནང་བ་དེའི་ནང། རྒྱ་ནག་གི་དཔལ་འབྱོར་ཐོག་མི་དྲང་བའི་ལས་དོན་སྤེལ་ཕྱོགས་དང། རྒྱ་ནག་གི་ཁྲོམ་རར་བཀག་སྡོམ་གྱི་ལས་དོན་དང། རྒྱ་ནག་ནང་གི་ཨ་མི་རི་ཀའི་ཚོང་གཉེར་ལས་ཁང་ཁག་ལ་གནོན་ཤུགས་སྤྲོད་པའི་གནད་དོན་ཁག་གི་ཐོག་གྲོས་མོལ་གནང་རྒྱུ་ཡིན་པའི་སྐོར་རྩོམ་བྲིས་དེའི་ནང་བཀོད་གནང་ཡོད་པ་རེད་འདུག་རྒྱ་ནག་གི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པས། སྲིད་བློན་གཞོན་པ་ཧི་ལེ་ཧྥེང་ཨ་མི་རི་ཀར། ཕྱི་ཚེས་བརྒྱད་ནས་ཕྱི་ཚེས་བཅུ་གཉིས་བར་ཨ་མེ་རི་ཁའི་ནོར་སྲིད་དྲུང་ཆེ་ལྕམ་ཡེ་ལེན་མཆོག་གི་གདན་ཞུ་ལྟར་ཕེབས་རྒྱུ་ཡིན་པ་དང། ཁོང་རྒྱ་ནག་གི་ཨ་མེ་རི་ཁ་དང་དཔལ་འབྱོར་དང་ཚོང་འབྲེལ་གྱི་མི་སྣ་གཙོ་བོ་དེ་ཡིན་པ་ལས། ད་ཐེངས་ཀྱི་ཁོང་གི་ལྕམ་ཡེ་ལེན་དང་མཇལ་མོལ་དེའི་སྐོར་འགྲེལ་བརྗོད་གང་ཡང་གནང་མེད་པ་རེད་འདུག།
གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་སོགས་རྒྱལ་སྤྱིའི་ཚོགས་པ་ལྔ་བཅུ་ང་དགུ་ཡིས་སྲིད་འཛིན་ཇོ་བྷའི་ཏིན་མཆོག་ལ་རིང་མིན་ཨ་རིའི་ནང APEC ལྷན་ཚོགས་གནང་བའི་ཞོར་དུ་ཞི་ཅིན་ཕིང་དང་ཟུར་མཇལ་ཞུ་སྐབས་བོད་དང་ཤིན་ཅང་ནང་གི་འགྲོ་བ་མིའི་ཐོབ་ཐང་སྐོར་གླེང་སློང་གནང་དགོས་པའི་ནན་སྐུལ་ཞུས་འདུག་པ་དེའི་ཐད་འབྲེལ་ཡོད་ཁག་ཅིག་ལ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། བོད་དོན་ལས་འགུལ་ཁང་དང། བོད་ཀྱི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་ལས་ཁང། སློབ་ཕྲུག་གི་བོད་རང་དབང་ལས་འགུལ་ཚོགས་པ་སོགས་རྒྱལ་སྤྱིའི་ཚོགས་པ་ལྔ་བཅུ་ང་དགུ་ཡིས་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏིན་མཆོག་ལ། རིང་མིན་ཨ་མི་རི་ཀའི་གྲོང་ཁྱེར San Francisco ནང APEC ཞེས་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཀྱི་ཞོར་དུ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ལྷན་དུ་ཐུག་འཕྲད་བྱས་པའི་སྐབས། རྒྱ་ནག་སྤྱི་དང། ལྷག་པར་དུ་བོད་དང་ཤིན་ཅང་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐོག་བློ་འཚབ་ཡོད་པ་དང། འགྲོ་བ་མིའི་ཐོབ་ཐང་ངེས་པར་དུ་ཡར་རྒྱས་གཏོང་དགོས་པའི་གླེང་སློང་གནང་དགོས་པའི་ནན་སྐུལ་གྱི་ཡོངས་ཁྱབ་ཕྱག་བྲིས་ཞིག་ཕུལ་བ་བཞིན་སྲིད་འཛིན་ཇོ་བྷ་ཏན་མཆོག་གིས་དེ་དོན་ཞི་ཅིན་ཕིང་ལ་གླེང་སློང་གནང་བའི་རེ་བ་ཡོད་མེད་ཀྱི་ཐད་ཨ་མི་རི་ཀའི་འགྲོ་བ་མིའི་ཐོབ་ཐང་ལས་ཁང། CHRD། ཞེས་པའི་ལས་ཁང་གི་ཉམས་ཞིབ་པ་དང་ཞུ་གཏུག་འབྲེལ་མཐུད་པ་ཝི་ལི་ཡམ་ནི་ལགས་སུ་བཀའ་འདྲི་ཞུས་པར་ཁོང་གིས། ཨ་མི་རི་ཀའི་ནང་ཡོད་པའི་རྒྱ་ནག་གཞུང་ཚབ་ནས་དབུ་ཁྲིད་གཉིས་མཇལ་འཕྲད་གནང་པའི་སྐབས་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་གི་ཐད་གླེང་སློང་མ་གནང་བར། གཞི་རྩའི་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བའི་སྐོར་བཀའ་མོལ་ཞུས་པ་ཡིན་ན་ཡག་གི་རེད་ཞེས་བཤད་ཡོད་ཀྱང། ངའི་བསམ་པར་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་ཡུན་གནས་ཡོང་བར། འགྲོ་བ་མིའི་ཐོབ་ཐང་ནི་གལ་གནད་དང་པོར་བརྩི་དགོས་ཀྱི་ཡོད་སྟབས།

དེ་བཞིན་ཁོང་གིས། སྲིད་འཛིན་ཇོ་བྷ་ཏན་མཆོག་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གཏོང་དགོས་པ་དང། ལྷག་པར་དུ་ཞི་ཅིན་ཕིང་དང་གདོང་དང་གདོང་ཐུག་ནས་བོད་ཕྲུག་ས་ཡ་གཅིག་ཕ་མ་དང་ཁ་བྲལ་བཏང་ནས་གཏན་འཇགས་སློབ་གྲྭའི་ནང་བཙན་དབང་གིས་བཅུག་པའི་སྲིད་བྱུས་དེ་མཚམས་འཇོག་དགོས་པ་དང། བོད་ཀྱི་ཆབ་སྲིད་ཀྱི་བཙོན་པ་རྣམས་གློད་གྲོལ་གཏོང་དགོས་པ་དང་ཨ་མི་རི་ཀའི་གཞུང་གིས་བོད་ཀྱི་གནད་དོན་ནི་གལ་ཆེར་བརྩི་བཞིན་པ་སོགས་ཞི་ཅིན་ཕིང་ལ་གདོང་དང་གདོང་ཐུག་ནས་གསུངས་པའི་རེ་བ་ཡོད་ཅེས་གསུངས་གནང་གི་འདུག། you know this Tibet should continue to be a priority for uh, the, the American administration. and i think it would just be healthier if he talked to xi jinping and and said that bluntly um and said that face to face ཡང་ཚོགས་པ་ལྔ་བཅུ་ང་དགུ་ཡིས་ཨ་མི་རི་ཀའི་སྲིད་འཛིན་ལ་ཕུལ་བའི་སྙན་ཞུ་དེའི་ནང། ཨུ་གུར་མི་རིགས་གང་བྱུང་འཛིན་བཟུང་དང་མནར་གཅོད་གཏོང་བ། བཙན་དབང་གིས་བཀག་ཉར་བྱ་བཞིན་པ་དང་ཧོང་ཀོང་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ནས། རྒྱལ་ནང་བདེ་སྲུང་གི་ཁྲིམས་གཞིའི་མིང་ཐོག་མི་མང་གི་རང་དབང་རྡོག་རོལ་དུ་གཏོང་བཞིན་པར་བློ་འཚབ་ཡོད་པ་སོགས་ཞི་ཅིན་ཕིང་ལ་གསུང་དགོས་པའི་ནན་སྐུལ་ཞུས་འདུག་ལ། པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་དང་སྒོ་ཤེས་རབ་རྒྱ་མཚོ་ལགས། ལྷུན་གྲུབ་གྲགས་པ་ལགས་སོགས་རྒྱ་ནག་གིས་བཙོན་འཇུག་བྱས་པའི་ཆབ་སྲིད་ཀྱི་བཙོན་པ་རྣམས་འཕྲལ་དུ་གློད་གྲོལ་གཏོང་དགོས་པའི་བརྡ་ལན་ཞི་ཅིན་ཕིང་ལ་སྤྲོད་དགོས་པའི་ནན་སྐུལ་ཡང་ཞུས་བཞག། རྒྱ་གར་རྒྱལ་ཡོངས་སློབ་ཕྲུག་གི་བོད་རང་བཙན་ལས་འགུལ་ཚོགས་པའི་ངེས་སྟོན་པ། པ་སངས་ལགས་ཀྱིས་ཞི་ཅིན་ཕིང་གིས་ལག་ལེན་བསྟར་གྱི་ཡོད་མེད་ལ་མ་ལྟོས་པར་མུ་མཐུད་ནས་ཞུ་གཏུག་བྱ་རྒྱུ་དེ་ནི་བོད་མི་ཚོའི་ལས་འགན་ཞིག་རེད་ཅེས་འགྲེལ་བརྗོད་གནང་བྱུང།

སྐབས་འགྲོ་བྱས་ལེགས་ལ་ལྟ་དུས་ཀྱི། འདི་ང་ཚོས་ཀྱི་ལས་འགན་རེད་བསམ་གྱི་འདུག་འདི་ང་ཚོ་སྤྱིར་སྐད་ཆ་ང་ཚོ་རང་ནས་ད་ཁུལ་གྱི་བྱེད་ཀྱི་ཡོད་ན་མེད་ན་འདི་སྐད་ཆ་བཤད་བསྡད་དེ་ང་ཚོའི་ལས་འགན་དང་དེ་བསམ་གྱི་འདི་ང་ཚོས་བྱེད་དགོས་རེད་བསམ་གྱི་འདུག་བོད་པ་ཚང་མ་གྱིས། དེ་བཞིན་ཚོགས་པ་ལྔ་བཅུ་ང་དགུ་ཡིས་ཕུལ་བའི་སྙན་ཞུའི་ནང། ཞི་ཅིན་ཕིང་གིས་འགོ་ཁྲིད་པའི་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཤུགས་ཆེ་གཏོང་བཞིན་པའི་ཐད་ཞི་ཅིན་ཕིང་དང་ལྷན་དུ་གླེང་སློང་བྱ་རྒྱུའི་གོ་སྐབས་བཟང་པོ་ཞིག་ཡིན་སྟབས། སྲིད་འཛིན་ཇོ་བྷ་ཏན་མཆོག་གིས་གོ་སྐབས་དེ་དམ་འཛིན་གནང་དགོས་པའི་འབོད་སྐུལ་ཡང་ཞུས་བཞག་ལས་རིམ་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།
ཆེད་སྒྲིག་ལེ་ཚན་ནང་ཨེ་མོ་རིའི་བྱམས་བརྩེའི་ལྟེ་གནས་ཁང་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བ་དང་འབྲེལ་མཐོ་སློབ་དང་འབྲས་སྤུངས་བློ་གསལ་གླིང་བར་ལ་བཞག་པའི་གྲོས་མཐུན་གན་རྒྱ་དེ་ཉིད་མུ་མཐུད་ཕར་འགྱངས་བའི་སྐོར

བསྟི་གནས་ཁང་དེ་དབུ་བརྙེས་ནས་མི་ལོ་ཉི་ཤུ་རྩ་ལྔ་འཁོར་བ་དང་བསྟུན་ཨི་མོ་རིའི་མཐོ་སློབ་ཏུ། ཕྱི་ཟླ་བཅུ་གཅིག་ཚེས་དྲུག་ཉིན་ནས་དབུ་འཛུགས་ཀྱིས་ཕྱི་ཚེས་བཅུ་གཅིག་བར་བོད་ཀྱི་གཟའ་འཁོར་ཞེས་པའི་མིང་བྱང་འོག་དམིགས་བསལ་ཞིབ་འཇུག་བགྲོ་གླེང་དང་བོད་དང་འབྲེལ་ཡོད་ཀྱི་འགྲེམས་སྟོན་སོགས་ཀྱི་ལས་རིམ་སྣ་ཚོགས་ཤིག་གནང་གཏན་འཁེལ་བ་མ་ཟད། དེ་ཡི་ཁྲོད་སྙིང་རྗེའི་གསར་བརྗེ་ཞེས་པའི་བརྗོད་གཞིའི་འོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་དགོངས་གཞི་སྒྲུབ་ཐབས་སུ་བཞུགས་མོལ་བགྲོ་གླེང་ཞིག་ཀྱང་གནང་གི་ཡོད་པ་རེད་འདུག། དེ་ཡང་བསྟི་གནས་ཁང་གི་འཛིན་སྐྱོང་འགན་འཛིན་དགེ་བཤེས་བློ་བཟང་བསྟན་འཛིན་ནེ་གི་ལགས་ཀྱིས་བསྟི་གནས་ཁང་གི་འདས་པའི་ལོ་ཉི་ཤུ་རྩ་ལྔ་རིང་གི་ཉམས་མྱོང་དང་གྲུབ་འབྲས་བཅས་ངོ་སྤྲོད་དང་འབྲེལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་དགོངས་ལམ་སྟོན་དང་རྒྱབ་སྐྱོར་ལ་བརྟེན་ནས་དེ་ལྟར་གནང་ཐུབ་ཡོད་སྟབས་མགོན་པོ་གང་ཉིད་མཆོག་ལ་དམིགས་བསལ་བཀའ་དྲིན་རྗེས་དྲན་ཞུས་པ་དང་སྦྲགས་ཨི་མོ་རི་གཙུག་ལག་སློབ་གཉེར་ཁང་དང་མཐོ་སློབ་དེ་ཡི་སྒྱུ་རྩལ་དང་ཚན་རིག་སློབ་གླིང་གི་འཛིན་སྐྱོང་རྣམ་པ། དེ་བཞིན་ཕྱོགས་མང་པོའི་ཐོག་ནས་རྒྱབ་སྐྱོར་མེད་ཚེ་གྲུབ་འབྲས་བཟང་པོ་འདི་རྣམས་ཐོབ་ཐབས་བྲལ་བས་འབྲེལ་ཡོད་ཀུན་ལ་ཐུགས་རྗེ་ཆེ་ཞུ་བ་དང་འདས་པའི་ལོ་ཉི་ཤུ་རྩ་ལྔ་རིང་བྱམས་བརྩེའི་ས་བོན་ཡག་པོ་ཞིག་འདེབས་ཐུབ་ཡོད་པ་དང་མ་འོངས་པའི་ལོ་ཤས་ནང་བྱམས་བརྩེ་དང་ཡ་རབས་བཟང་སྤྱོད་ལྡན་པའིའཛམ་གླིང་ཞིག་བསྐྲུན་རྒྱུར་མུ་མཐུད་འབད་བརྩོན་གནང་རྒྱུ་ཡིན་པར་གསུངས་འདུག། གཞི་རྩའི་ད་རེས་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་སྟོན་དང་འབྲེལ་དམིགས་བསལ་མཛད་སྒོ་ཞིག་འཚོགས་པའི་སྐབས་སཱི་ཤེས་ཡོན་བསླབ་གཞི་བཀོད་སྒྲིག་ཐད་ཐུགས་འགན་གཙོ་བོ་བཞེས་མཁན་ཨི་མོ་རི་གཙུག་ལག་སློབ་ཁང་གི་གཙོ་འཛིན་སྐུ་ཞབས Gregory Louis Fenves ལགས་དང་མཐོ་སློབ་ཀྱི་ངེས་སྟོན་པ་སྐུ་ཞབས Ravi Bellamkonda ལགས་དང་ཡང་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་བཟང་སྤྱོད་ཀྱི་བསྟི་གནས་ཁང་གི་འཛིན་སྐྱོང་འགན་འཛིན་དགེ་བཤེས་བློ་བཟང་བསྟན་འཛིན་ནེ་གི་ལགས་བཅས་ཨི་མོ་རི་མཐོ་སློབ་ཁང་གི་སྒྱུ་རྩལ་དང་ཚན་རིག་སློབ་གླིང་གི་རིག་སྡེ་འགན་འཛིན Robert Paul ལགས་བསྟི་གནས་ཁང་གི་ལས་གཞིར་ཐུགས་ཁུར་བཞེས་མཁན་འབྲེལ་ཡོད་མང་དག་ཅིག་དང། ལྷག་དོན་འབྲས་སྤུངས་བློ་གསལ་གླིང་གི་མཁན་རིན་པོ་ཆེ་དགེ་བཤེས་བློ་བཟང་བསམ་གཏན་ལགས་བཅས་མཉམ་ཞུགས་གནང་འདུག་ཡང་འབྲས་སྤུངས་བློ་གསལ་གླིང་གི་མཁན་རིན་པོ་ཆེ་དགེ་བཤེས་བློ་བཟང་བསམ་གཏན་ལགས་ཀྱིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོ་ནས་བཟུང་ཨི་མོ་རི་གཙུག་ལག་སློབ་གཉེར་ཁང་དང་འབྲས་སྤུངས་བློ་གསལ་གླིང་བར་འབྲེལ་བ་དམ་ཟབ་བྱུང་ཡོད་པ་དང། འདས་པའི་ལོ་ངོ་ཉི་ཤུ་རྩ་ལྔ་རིང་བྱམས་བརྩེ་དང་ཡ་རབས་བཟང་སྤྱོད་ལྡན་པའི་འཛམ་གླིང་ཞིག་བསྐྲུན་རྒྱུར། ཕན་ཐོགས་བྱུང་ཡོད་པར་ཡིད་ཆེས་གནང་གི་ཡོད་ཅེས་གསུངས་གནང་སོང། ཨ་ནེ། ནུབ་ཕྱོགས་པའི་ད་ལྟ་མཐོ་རིམ་སློབ་གྲྭ་གི་ཐོག་ནས་གལ་ཆེ་ཤོས་དེ་དངོས་པོ་གཙོ་བོ་བྱས་ནས་འགྲོ་ནས་ཤེས་ཡོན་གི་སློབ་སྦྱོང་ཐོག་ནས་འདུག་སེ་ཡོད་པ་རེད། ང་ཚོའི་ནང་པ་སངས་རྒྱས་པའི་ད་དགོན་སྡེ་ནང་ལོགས་ལ་ཨ་ནེ། ཕྱིའི་དངོས་པོ་ལས་ལྷག་ཨ་ནེ་སེམས་ཁམས་གཙོ་བོ་བྱས་ནས་སེམས་ཀྱི་ཐོག་ནས་ཕར་སློབ་སྦྱོང་སྤྲད་ནས་འདུག་སེ་འགྲོ་བ་རེད་དེ་ཡིན་དུས། ད་ལྟ་ང་རང་ཚོ་གི་ཨི་མོ་རི་མཐོ་རིམ་སློབ་གྲྭ་ཡིན་ན་རེད་ད། ནུབ་ཕྱོགས་པའི་མཐོ་རིམ་སློབ་གྲྭ་ཅིག་ཆགས་བསྡད་ཡོད་རེད་དེ་ནས་ང་ཚོ་དགོན་སྡེ་ནང་ལོགས་ལ། ཨ་ནེ་གནའ་སྔ་མོ་གི་དཔལ་ནཱ་ལེནྡྲ་གྱི་ཆོས་བརྒྱུད་ཀྱི་ནང་ལོགས་ལ་གསུངས་བསྡད་མཁན་གྱི། སེམས་གཙོ་བོ་བྱས་ནས་སེམས་ཀྱི་ནང་རྣམ་གཞག་གཙོ་བོ་བྱས་ནས་གསུངས་ཡོད་པ་རེད། འདི་ཡིན་དུས་ད་འདིའི་ཐོག་ནས་ག་རེ་ཟེར་བ་ཟེར་ན་ཕན་ཐོགས་གང་ལྟར་སྡུག་བསྔལ་སེལ་དང་བདེ་བ་འདོད་པ་དེ་ཐོབ་ཐང་གཅིག་པ་རེད་དེ། ཡིན་ན་ཡང་ང་ཚོ་སེམས་ཀྱི་ཐོག་ནས་བདེ་བ་ཤ་བདེ་བ་ཟེར་དེ་ད་སེམས་ཀྱི་ཐོག་ནས་དཀའ་ངལ་ཅིག་མང་པོ་ཅིག་ལ་དེ་རིང་ཁ་སང་འཛམ་བུ་གླིང་ནང་ལོགས་ལ་དཀའ་ངལ་མང་པོ་ཅིག་སེམས་ཀྱི་ཐོག་ནས་ཡོང་གི་ཡོད་རེད་སེམས་ཀྱི་ཐོག་ནས་ཡོང་དུས་འདིའི་གི་སློབ་སྦྱོང་གི་ཐོག་ནས་ད་རིག་པ་འདྲ་པོ་བྱས་ན་ནང་པ་སངས་རྒྱས་པའི་ཐོག་ནས་བདག་ལས་གཞན་གལ་ཆེ་བ་གཞན་གཙོ་ཆེ་བ་དེ་འདྲས་བལྟ་དུས་གཞན་དེ་དམིགས་སུ་བྱས་ནས་ད་གལ་ཆེན་པོ་ཅིག་བལྟ་བསྡད་དུས་ཨ་ནི་འཁྲུག་རྩོད་མ་ཡོང་བ་དང་ཨ་ནི་སེམས་ལ་འདི་བྱས་ནས་ད་སྡུག་བསྔལ་ཡོང་བས་སྡུག་བསྔལ་ཉུང་རུ་འགྲོ་བས་ད་སེམས་ཀྱི་འཕྲོད་བསྟེན་ལ། ད་ནུབ་ཕྱོགས་ཀྱི་ད་ལྟ་མཐོ་རིམ་སློབ་གྲྭ་དེ་ཚོ་ནས་ཨ་ནི་ཕྱི་དངོས་པོ་ཡར་རྒྱས་དང་སྨན་དང་དེ་འདྲས་ཀྱི་ཐོག་ནས་ད་ཞེ་པོ་ཅིག་ཕན་ཐོགས་ཡོང་བ་རེད་དེ་ཡིན་ན་ཡང་ལུས་ཀྱི་ཐོག་ནས་ལྷག་པའི་ཨ་ནི་སེམས་ཀྱི་ཐོག་ནས་ཕན་ཐོགས་ཡོང་ཡ་དེ་ད་ང་ཚོས་ཆོས་ཕྱོགས་ནས་ད་ཞུ་དགོས་པ་རེད་དེ་གཉིས་ཀ་གི་དོན་དག་འགྲུབ་ཡ་ལ་ཨ་ནི་ང་ཚོ་མཉམ་དུ་ཟུང་འབྲེལ་གྱི་ཐོག་ནས་ཨ་ནི་འགྲོ་ཐུབ་པ་ཡིན་ན་ཨ་ནི་ཕན་ཐོགས་ཆེན་པོ་ཞེ་དྲག་ཡོད་རེད་བསམ་གྱི་འདུག་དེ་ནས་ད་ལྟ་ང་རང་ཚོ་གི་མཐོ་རིམ་སློབ་གྲྭ་གི་ཐོག་ནས་མོན་གྷོ་དེ་དང་ད་རྡ་རམ་ས་ལ་འདི་པར་ཡོང་དུས་ག་ལ་ཨ་ནི་སློབ་སྦྱོང་སྦྱང་གནང་ཡས་དང་ཨ་ནི་ང་ཚོས་སློབ་ཕྲུག་མང་པོ་ཅིག་ད་ང་ཚོ་འབྲས་སྤུངས་བློ་གསལ་གླིང་དང་ཨེ་མོ་རི་གཉིས་གན་རྒྱ་བཞག་ནས་ད་ལོ་ཉི་ཤུ་རྩ་ལྔ་འགྲོ་གི་ཡོད་རེད་དེ་འབྲས་སྤུངས་བློ་གསལ་གླིང་གཅིག་པུ་ཅིག་ལ་ཕན་ཐོགས་མིན་པར་གྲྭ་ཚང་དྲུག་བཙུན་མ་ཆ་ཚང་ལ་ཕན་ཐོགས་བྱས་ནས་འགྲོ་གི་ཡོད་རེད་དེ་འདྲ་ཡིན་དུས་དེའི་གི་ཤེས་ཡོན་གི་ཐོག་ནས། ད་ལྟ་ང་རང་ཚོ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་རེད། ད་ག་ནང་བཞིན་གྱི་བྱམས་བརྩེའི་ནུས་སྟོབས་ད་སི་ཏི་ཧེ་སེ་ཨོ་ཏི་དང་ཨ་ནི་གང་གང་ལོགས་ལ་ད་ཕན་ཐོགས་ཆེན་པོ་ཞེ་པོ་ཅིག་དང་ལྷག་པར་དུ་དངོས་ཁམས་ཀྱི་ཐོག་ལ་བརྟག་དཔྱད་བྱེད་དེ་ཚོ་ཨ་ནི་ང་རང་ཚོའི་ནང་པ་སངས་རྒྱས་པའི་གཞུང་ནས་ཕྱིའི་དངོས་པོ་བརྟག་དཔྱད་བྱེད་ཀྱི་རྩོད་པ་རྩོད་ནས་བརྟག་དཔྱད་བྱེད་མ་གཏོགས་ཡོད་མ་རེད་ཡིན་ན་ཡང་དེ་འཕྲུལ་ཆས་ཀྱི་ཐོག་ནས་བརྟག་དཔྱད་བྱས་དང་དེ་ཚོ་གི་ད་ང་ཚོའི་ཕ་གིའི་དགེ་འདུན་པའི་ནང་ལོགས་ལ་རྡུལ་ཕྲན་གྱི་སྐོར་དང་དེ་ཚོའི་རྣམ་གཞག་བྱེད་ཡག་ལ་ཨ་ནི་ཕན་ཐོགས་ཆེན་པོ་ཞེ་པོ་འདུག་དེ་གི་ད་ང་རང་ཚོའི་ཕ་གིའི་ཤེས་ཡོན་ལ་ཡང་ཕན་ཐོགས་ཡོད་པ།

ཕན་ཐོགས་ཆེན་པོ་ཡོང་གི་རེད་བསམ་ནས་ཨ་ཐུག་བསམ་གྱི་འདུག། དེ་བཞིན་མཁན་རིན་པོ་ཆེ་མཆོག་ནས་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་བཟང་སྤྱོད་ཀྱི་བསྟི་གནས་ཁང་དེ་ཡིས་གཞན་ལ་ཕན་ཐོགས་ཆེན་པོ་བསྒྲུབས་ཡོད་པས་གཞན་དོན་སྒྲུབ་པ་ཡིན་ན་རང་བཞིན་གྱིས་རང་དོན་ཡང་ཞོར་ལ་སྒྲུབ་ཀྱི་ཡོད་པ་ནན་བརྗོད་གནང་སོང། གཞན་དོན་ག་ཚོད་ཤུགས་ཆེན་པོ་བྱས་པ་དེ་གིས་རང་དོན་དེ་ཞོར་ལ་འགྲུབ་ཀྱི་ཡོད་རེད། དེ་ཡིན་དུས་མི་ལ་ཕན་ཐོགས་ག་ཚོད་བྱས་པ་དེ་ག་ཚོད་དེ་ཨ་ནི་སོ་སོ་ལ། ཕན་ཐོགས་ཡོང་གི་རེད། འདིའི་ཐོག་ནས་ཨ་ནི་སོ་སོ་ལ་ཡི་སྙིང་རྗེ་དང་གཅིག་པ་རེད། གང་ལྟར་ང་ཚོ་གི་གཞན་དང་རང་གཉིས་ཀྱི་ནང་ནས་གཞན་མཐའ་ཡས་པ་རེད། ཨ་ནི་གཞན་སོ་སོ་ལ་ཡི་བཀའ་དྲིན་ཆེན་པོ་རེད། དུག་ལོག་དེ་ཡི་སོ་སོ་གཞན་ལ་ལྟོས་ནས་ཡོང་གི་རེད། ཁ་ལག་དེ་གཞན་ལ་ལྟོས་ནས་ཡོང་གི་རེད། དེ་འདྲའི་ཅིག་བསམ་བློ་བཏང་དུས་གཞན་དངོས་གནས་དྲང་གནས་ཡག་པོ་ཞེ་པོ་རེད་བསམ་དུས་ཨ་ནི་སོ་སོ་གི་སེམས་དེ་གཞན་ལ་འཁོན་འཛིན་བྱེད་ཡས་དང། སྔོན་མོ་གཞན་ལ་གནོད་པ་སྐྱེལ་དང། འདི་ཚོ་ཁྱོན་ནས་མ་ཡོང་བ་ལམ་སང་ཨ་ལེ་དེ་ཁོ་རྩ་ཆེན་པོ་རེད་ད་ཁོ་དངོས་གནས་ཕན་ཐོགས་ཆེན་པོ་རེད་ད་ཟེར་ཏེ་ལམ་སང་ཁོང་ཁྲོ་ཡིན་ནའི་རེད་ཆགས་སྡང་ག་རེ་ཡིན་ནའི་ད་ཉུང་རུ་འགྲོ་ཡ་ལ་ཕན་ཐོགས་ཡོད་རེད་དེ་གི་སོ་སོ་ལ་རྒྱ་ཆེ་རྒྱ། གཞན་ལ་ག་ཚོད་ཤུགས་ཆེན་པོ་བྱེད་དེ་གི་རང་ལ་ཕན་ཐོགས་ཡོང་གི་རེད། དཔེར་ན Doctor Paul དང Paul རེད་ཨ་ནི་དགེ་བཤེས་བློ་བཟང་ལགས་རེད་ཁོང་རྣམ་ཚོ་གི་ད་ད་ལྟ་འདི། ཨེ་མོ་རི་མཐོ་རིས་སློབ་གྲྭ་དང་ད་དེ་འདྲ་དེ་འདྲའི་གྲྭ་ཚང་བློ་གསལ་གླིང་གཉིས་དེ་དག་གན་རྒྱ་བཞག་ནས་ལོ་ཉི་ཤུ་རྩ་ལྔ་འགྲོ་རེད་དེ་དེའི་ཐོག་ལ་དཀའ་ལས་ཞེ་པོ་ཅིག་བརྒྱབ་ནས་ད་དེའི་དཔེ་ཞེ་པོ་ཅིག་ཕན་ཐོགས་ཡོང་ཡ་གཞན་ལ་ཁོ་རང་ཕན་ཐོགས་ཡོང་ཡ་ཆེད་དུ་དེ་འདྲ་བྱེད་ནས་གསུངས་པ་ལ་བརྟེན་ནས་ཨ་ནི་ཁོང་རྣམ་གཉིས་ཡིན་པ་ཡིན་ན་ཡང་རྒྱལ་བ་རིན་པོ་ཆེ་གིས་དངོས་གནས་དྲང་གནས་ཀྱི་ཞེ་པོ་ཅིག་ཡག་པོ་བྱུང་བཞག་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་ཐུགས་ལ་ཡོད་པ་དེ།

དེ་ཡང་ཨི་མོ་རི་དང་བློ་གསལ་གླིང་གཉིས་ཀྱི་བར་ལ་ཤེས་ཡོན་གྱི་འབྲེལ་ལམ་གནང་སྟེ་ཟུང་འབྲེལ་གྱི་ཕྱག་ལས་གནང་བའི་གྲུབ་འབྲས་གང་བྱུང་བ་དེ་དག་ནི་བསྟི་གནས་ཁང་གིས་འབད་འབུངས་གནང་བ་ཞིག་ཡིན་པར་སྐབས་དེར་མཁན་རིན་པོ་ཆེ་མཆོག་གིས་གསུངས་ཡོད་པ་དང་མཛད་སྒོའི་ཐོག་ཨི་མོ་རི་མཐོ་སློབ་དང་འབྲས་སྤུངས་བློ་གསལ་གླིང་བར་ལ་བཞག་པའི་གྲོས་མཐུན་གན་རྒྱ་དེ་མུ་མཐུད་ཕར་འགྱངས་གནང་ཡོད་པ་རེད། ལེ་ཚན་འདིའི་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་མཁན་བསྟན་སྲིད་ཡིན།
ཡར་ཀླུང་གཙང་པོ་ནི་བོད་ཙམ་མ་ཟད། གཤམ་འོག་རྒྱ་གར་གྱི་ཨ་སམ་མངའ་ཁུལ་དང་བང་ལ་དེ་ཤི་བཅས་ཀྱི་ནང། མིའི་འཚོ་གནས་ཀྱི་ཐོན་ཁུངས་གཙང་ཆུ་གཙོ་ཆེན་ཞིག་ཆགས་ཡོད་པ་རེད། འོན་ཀྱང་གཙང་ཆུ་དེའི་སྟེང་བོད་ནང་དུ་རྒྱ་ནག་གཞུང་གིས་ཆུ་རགས་ཆེན་པོ་རྒྱག་བཞིན་པའི་གནས་ཚུལ་འདི་ནི་གཤམ་འོག་ཡུལ་ལུང་ཁག་གི་ཞིང་པ་དང་ཉ་པ་སོགས་ལ་འབྱུང་བའི་གནོད་འཚེ་བྱུང་པའི་སྐབས་དཀའ་ཚེགས་ཆེན་པོ་བཟོ་བཞིན་ཡོད་པ་ཁྱད་ལས་པ་ཚོས་ངོས་འཛིན་བྱེད་ཀྱི་ཡོད་པ་རེད། འདི་དུས

པར་རིས་ནས་རྒྱ་ནག་གི The Great Bend ཞེས་པའི་ཆུ་བོའི་གུག་ཀྱོག་ཆེན་མོའི་ཉེ་འགྲམ་གྱི་གནས་ཡུལ་དུ་ཆུ་ཤུགས་གློག་ཁང་ཆེན་པོ་རྒྱབ་ཡག་གི་གྲ་སྒྲིག་བྱས་པའམ་ཡང་ན་བཟོ་སྐྲུན་བྱེད་བཞིན་པའི་གཟུགས་བརྙན་པར་རིས་མཐོང་མ་བྱུང། གལ་ཏེ་ཆུ་ཤུགས་གློག་ཁང་ཆེན་པོ་བཟོ་སྐྲུན་བྱེད་པའི་གཟུགས་བརྙན་པར་རིས་མཐོང་ཚེ་རྒྱ་ནག་གིས་དེ་དག་སྲུང་སྐར་གྱི་ལྟ་བཤེར་ལས་གཡོལ་ཐབས་བྱེད་ནའང་སྦས་སྐུང་བྱེད་ས་ཡོད་མ་རེད་ཅེས་ལོ་ངོ་སུམ་ཅུ་ཙམ་གྱི་རིང་བོད་ཀྱི་ཁོར་ཡུག་ཐོག་ཉམས་ཞིབ་གནང་མཁན་རྩོམ་པ་པོ Michael Buckley ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང། ཡར་ཀླུང་གཙང་པོ་ནི་བོད་ཀྱི་རྟ་མཆོག་ཁ་འབབ་ནས་བྱུང་ཞིང་ཨེ་ཤེ་ཡའི་ནང་གི་ཆུ་བོ་ཆེ་ཤོས་གཅིག་ཡིན་པ་མ་ཟད་ཨ་རིའི་གྲོང་ཁྱེར Bethesda རྟེན་གཞི་བྱས་པའི་རྒྱལ་ཡོངས་སྐྱེ་དངོས་འཕྲུལ་རིག་གནས་ཚུལ་ལྟེ་གནས་ཁང་ངམ National Center for Biotechnology Information གིས་ཡར་ཀླུང་གཙང་པོ་ནི་འཛམ་གླིང་ནང་གི་ལོ་རེའི་ནང་ཆུའི་ཐོན་ཚད་ཆེ་ཤོས་ཨང་ལྔ་པ་ངོས་འཛིན་བྱས་འདུག་ལ། གཙང་ཆུ་དེ་ནི་བོད་ནང་རིང་ཚད་ཀི་ལོ་མི་ཀྲ་གཅིག་སྟོང་དྲུག་བརྒྱ་ཉི་ཤུ་རྩེ་ལྔ་ཙམ་བརྒྱུད་དེ་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེ་དང་ཨ་སམ་ཕྱོགས་སུ་ཀི་ལོ་མི་ཀྲ་དགུ་བརྒྱ་བཅོ་བརྒྱད་ཙམ་རྒྱུག་ཞིང་དེ་ནས་བང་ལ་དེཤ་ཕྱོགས་སུ་ཇ་མུ་ན་ཞེས་པའི་མིང་ཐོག་ནས་ཀི་ལོ་མི་ཀྲ་སུམ་བརྒྱ་སུམ་ཅུ་སོ་བདུན་ཙམ་རྒྱུགས་ཏེ་མཐར་རྒྱུག་ཆུ་དེ་དག་རྒྱ་གར་རྒྱ་མཚོའི་ཁྱབ་ཁོངས Bay of Bengal རྒྱ་མཚོའི་ནང་བབས་ཀྱི་ཡོད་པ་རེད། བོད་དང་རྒྱ་གར་བང་ལ་དེཤ་བཅས་སུ་རྒྱུག་པའི་ཡར་ཀླུང་གཙང་པོའི་ཆུ་བོ་ནི་བོད་ནང་མི་ས་ཡ་གཅིག་དང་ཕྱེད་ཀ་ཙམ་དང་རྒྱ་གར་གྱི་མི་ས་ཡ་བཞི་བཅུ་ཞེ་དྲུག་ཙམ་དང་དེ་ནས་བང་ལ་དེཤ་གྱི་མི་ས་ཡ་བརྒྱད་ཅུ་གྱ་གཉིས་ཏེ་ཁྱོན་མི་གྲངས་ས་ཡ་བརྒྱ་དང་སུམ་ཅུ་ཙམ་གྱི་འཚོ་གནས་ཀྱི་སྲོག་ཤིང་ལྟ་བུ་ཡིན་པར་ངོས་འཛིན་བྱེད་བཞིན་ཡོད་པ་རེད། གོ་ལའི་གནམ་གཤིས་འགྱུར་ལྡོག་དང་ཚ་དྲོད་ཆེ་རུ་འགྲོ་བ་ནི་འགྲོ་བ་སྤྱིའི་དཀའ་ངལ་དུ་འགྱུར་བཞིན་ཡོད་ཅིང། གོ་ལའི་ཚ་དྲོད་ཀྱིས་ཐད་ཀར་མཇུག་འབྲས་གཅིག་ནི་འཁྱགས་རོམ་བཞུར་ཚད་མྱུར་བ་དང་དེའི་རྐྱེན་གྱིས་ཆུ་ལོག་རྒྱག་པ་སོགས་འབྱུང་བཞིན་ཡོད་པ་དེ་ཡིན་པ་རེད། དཔེར་ན་ཚན་རིག་པ་ཚོས་བོད་ནི་འཛམ་གླིང་སྟེང་གི་སྣེ་གསུམ་པ་ཞེས་འབོད་ཀྱི་ཡོད་པ་རེད། ཡིན་ཡང་བོད་ནང་གི་འཁྱགས་རོམ་མང་དག་ཅིག་དུས་རབས་འདིའི་དཀྱིལ་དུ་བཞུར་བར་ཉེན་ཁ་ཡོད་པ་དང་འཁྱགས་རོམ་བཞུར་བའི་རྐྱེན་གྱིས་གནས་སྐབས་རིང་ཆུ་མང་དུ་འགྲོ་རྒྱུ་ཡིན་ཀྱང་མ་འོངས་པར་ཆུ་དྭངས་མའི་དགོས་མཁོ་སོགས་ཉུང་དུ་འགྲོ་བའི་ཉེན་ཁ་ཡོད་རེད་ཅེས་རྒྱལ་ཁབ་ཚན་རིག་ཁང་ཞེས་པའི་དྲ་རྒྱའི་ཐོག་བཀོད་འདུག། ཡང་གོ་ལའི་སྟེང་གཤམ་འོག་གི་གཙང་ཆུའི་ཉེ་འདབས་སུ་ཆུ་ལོག་དང་ས་རུད་བརྒྱབ་པའི་དཀའ་ངལ་ཅི་ཆེ་འབྱུང་བཞིན་ཡོད་པ་བོད་ཙམ་མ་ཟད་རྒྱ་གར་དང་བཱང་ལ་དེཤ་ནང་དུ་ཆར་ཞོད་དང་ཆུ་ལོག་གི་གནོད་འཚེ་འབྱུང་གི་ཡོད་པ་རེད། Australia ཡི La Trobe གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན Ruth Gamble ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ།

ཡར་ཀླུང་གཙང་པོའི་སྟེང་རྒྱུན་གཏན་དང་མི་འདྲ་བའི་གློ་བུར་དུ་འཁྱགས་རོམ་བཞུར་ནས་འཁྱིལ་ཆུ་རྡོལ་དུས་ཆུ་ལོག་དེ་ནི་ཤུགས་དྲག་ཆེ་བའི་ཉེན་ཚབས་ཆེན་པོར་གྱུར་པ་དང་གཤམ་གྱི་སྡོད་སྒར་ཡུལ་ལུང་ཁག་ཏུ་གནོད་འཚེ་ཆེན་པོ་འབྱུང་གི་ཡོད་པ་རེད་ཅེས་འགྲེལ་བརྗོད་གནང་བྱུང། བོད་ནང་ཡར་ཀླུང་གཙང་པོའི་སྟེང་རྒྱ་ནག་གིས་གློག་ཤུགས་ནུས་པ་འདོན་རྒྱུའི་ཆུ་རགས་ཀྱི་ལས་གཞི་སྤེལ་བཞིན་ཡོད་པ་དེ་ཆུའི་རྒྱུག་ཚད་ལོ་རྒྱུས་ནས་བྱུང་མ་མྱོང་བའི་འགྱུར་བ་ཧ་ཅང་ཆེན་པོ་ཐེབས་བཞིན་ཡོད། སྤྱིར་ཆུ་རགས་ཀྱིས་ཞིང་ཆུ་འདྲེན་པ་དང་ཡང་ན་གློག་འདོན་པ་མ་ཟད

བཱང་ལ་དེཤ་ནང་མི་ས་ཡ་བདུན་ཙམ་ལ་ཆུ་ལོག་གི་ཤུགས་རྐྱེན་བྱུང་ཡོད་འདུག་སྤྱིར་རྒྱ་གར་ནང་གི་འབར་མ་པུ་ཏུ་ར་གཙང་པོའི་སྟེང་ཆུ་ཤུགས་གློག་ཁང་གི་ཆུ་རགས་མང་པོ་འཛུགས་སྐྲུན་བྱས་ཡོད་པ་དང་ཆུ་རགས་ཆེ་བ་གློག་ཤུགས་གིག་ག་ཝཱཏ་གཉིས་ཚེག་བརྒྱད་ཙམ་གྱི་ཨ་རུ་ནཱ་ཅལ་དི་བང་ཆུ་ཤུགས་གློག་ཁང་གི་ཆུ་རགས་དང་ཡང་གིག་ག་ཝཱཏ་གཉིས་ཙམ་གྱི་གློག་ཤུགས་མཁོ་འདོན་གྱི་ནུས་པ་ལྡན་པ་རྒྱ་གར་གྱི་ཨ་སམ་ཨ་རུ་ནཱ་ཅལ་ས་མཚམས་སུ་སུ་བཱན་སི་རི་ཆུ་ཤུགས་གློག་ཁང་གི་ཆུ་རགས་སོགས་རྒྱག་མུས་ཡིན་འདུག། དེ་བཞིན་རྒྱ་ནག་གིས་ཡར་ཀླུང་གཙང་པོའི་སྟེང་གློག་ཤུགས་ནུས་པ་འདོན་རྒྱུའི་ཆུ་རགས་ཆེ་ཆུང་མང་དག་ཅིག་འཛུགས་སྐྲུན་བྱས་དང་བྱེད་མུས་ཡིན་པ་དང། ཉིས་སྟོང་ཉི་ཤུ་སྤྱི་ཟླ་བཅུ་གཅིག་ནང་རྒྱ་ནག་གིས་ལོ་ལྔ་ཅན་གྱི་འཆར་གཞི་བཅུ་བཞི་པའི་ནང་ཡར་ཀླུང་གཙང་པོའི་ཐོག་རྩོད་གཞི་ཅན་གྱི་འཛམ་གླིང་ནང་ཆུ་ཤུགས་གློག་ཁང་ཆེ་ཤོས Gigawatts དྲུག་ཅུ་ཡི་གློག་ཤུགས་མཁོ་འདོན་གྱི་ནུས་པ་ལྡན་པའི་ཆུ་རགས་འཛུགས་སྐྲུན་གྱི་ལས་འཆར་གསལ་བསྒྲགས་བྱས་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་གཅིག་ཉིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་མཉམ་འབྲེལ་རྒྱལ་ཚོགས་སུ། རྒྱ་ནག་གིས་ཉིས་སྟོང་སུམ་ཅུ་ལོའི་གོང་ལ་ནག་རྫས་འབར་རླངས་མཐོ་ཤོས་སུ་སླེབས་པའི་སྐབས་ཉུང་འཕྲིའི་འབད་བརྩོན་བྱས་ནས་ཉིས་སྟོང་དྲུག་ཅུ་ཡི་གོང་ལ་ནག་རྫས་དུག་རླངས་འམ་ཀར་བོན་བཏང་སྙོམས་བཟོ་རྒྱུ་ཡིན་ཞེས་བརྗོད་ཡོད་པ་རེད། ད་དུང་ཞི་ཅིན་ཕིང་གིས་རྒྱ་ནག་ངོས་ནས་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་གཞན་རྣམས་ལ་ཡང་ཁོར་ཡུག་ལྗང་ཁུ་སྐྲུན་ཐབས་དང་ནག་རྫས་དུག་རླངས་འམ་ཀར་བོན་ཉུང་དུ་གཏོང་བ་དང་རྡོ་སོལ་གྱི་མེ་ཤུགས་ལས་གཞི་སོགས་གསར་དུ་འཛུགས་སྐྲུན་བྱེད་རྒྱུ་མིན་པ་བརྗོད་ཡོད་པ་རེད།

རྒྱུན་འཛིན་ཐུབ་པར་བརྩི་གི་ཡོད་ཅེས་བཤད་འདུག་ཡིན་ན་ཡང་ཆུ་ཤུགས་གློག་ཁང་འཛུགས་སྐྲུན་བྱས་ན་ནག་རྫས་དུག་རླངས་འམ་ཀར་བོན་ལས་ཧ་ཅང་གནོད་འཚེ་ཆེ་བ་དང་ཉེན་ཁ་ཆེ་བའི་མི་ཐེན་ཞེས་ཆུ་རླངས་དུག་རྫས་ཕྲ་མོ་དེ་དག་གིས་བར་སྣང་གི་མཁའ་རླུང་འབག་བཙོག་ཐོན་སྐྱེད་བྱེད་ཀྱི་ཡོད་རེད་ཅེས་འགྲེལ་བརྗོད་གནང་བྱུང། དེང་དུས་ཀྱི་འགྲོ་བ་མིའི་སྤྱི་ཚོགས་ནང་ནུས་ཤུགས་ནི་མེད་དུ་མི་རུང་བའི་ཐོན་རྫས་སུ་གྱུར་ཡོད་པས་ཆུ་རགས་ཀྱི་བརྒྱུད་ནས་ཆུའི་ནུས་ཤུགས་གཅིག་པུ་མིན་པར་ནུས་ཤུགས་འདོན་པའི་ཐབས་ཤེས་གཞན་ཡང་ཡོད། ཨོསྟྲ་ལི་ཡར་རྟེན་གཞི་བྱས་པའི་ལོ་ངོ་བཞི་བཅུ་ཙམ་རིང་བོད་ཀྱི་ཁོར་ཡུག་ཐོག་ཉམས་ཞིབ་པ Gabriel Lafitte ཡིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ།
There is a lot of investments across the རང་བྱུང་ནུས་ཤུགས་ལ་རྣམ་གྲངས་གཉིས་ཏེ་ཉི་འོད་དང་རླུང་གི་ནུས་ཤུགས་ཡོད་རེད། རྒྱ་ནག་གིས་ནུས་ཤུགས་བསྐྲུན་པའི་རྣམ་གྲངས་ལས་ཆུ་རགས་ཀྱི་འཛུགས་སྐྲུན་གྱིས་ཉི་ནུས་གློག་ཆས་དང་གློག་འཁོར་གྱི་ནུས་ཤུགས་ཚང་མ་ཕྱོགས་བསྡུས་བྱེད་བཞིན་ཡོད། ཆུ་རགས་ཀྱི་ནུས་ཤུགས་ག་ཚོད་མང་བ་བསགས་པ་དང་ཉི་མའི་འོད་ཀྱི་ནུས་ཤུགས་ཐོན་ཁུངས་ཀྱང་མང་དུ་གཏོང་གི་ཡོད་པས་ཆུ་རགས་གང་ཡོད་པའི་ཉི་འོད་དང་རླུང་གི་ནུས་ཤུགས་ཀྱིས་མཐའ་བསྐོར་གྱི་ཡོད་སྟབས་དེའི་ཆེད་ས་གཞི་ཆེན་པོ་དགོས་མཁོ་ཡོད་པ་རེད། དེར་བརྟེན་འབྲོག་པ་མང་པོ་ཞིག་སོ་སོའི་གནས་ནས་སྤོ་བཅུག་གི་ཡོད་པ་དང་ས་གནས་དེར་ཉི་འོད་དང་རླུང་གི་ནུས་ཤུགས་ཆེད་འཕྲུལ་ཆས་འཛུགས་ཀྱི་ཡོད་པ་ནི་རྒྱ་ནག་གིས་ཆུ་རགས་དང་ཉི་ནུས་འོད་དང་རླུང་གི་ནུས་ཤུགས་བཅས་པ་ཕྱོགས་བསྡུས་བྱས་ཏེ་ནུས་ཤུགས་རྣམ་གྲངས་ཚང་མ་མཉམ་བསྡུས་བྱེད་ཀྱི་ཡོད་པ་རེད་ཅེས་འབྲོག་པར་གནས་སྤོ་བྱེད་བཅུག་པའི་རྒྱབ་ཀྱི་དགོས་དོན་ཡང་འགྲེལ་བརྗོད་གནང་བྱུང། དེ་དང་འབྲེལ་འདི་ལོ་རྒྱ་ནག་གཞུང་གིས་ཉག་ཆུ་ཡེ་ཤིན་རྩྭ་ཐང་སྟེང་འཛམ་གླིང་སྟེང་གི་ཉི་ནུས་གློག་ཆས་ཆེ་ཤོས་འཛུགས་སྐྲུན་བྱེད་བཞིན་པའི་ཐོག་རྒྱ་ནག་གཞུང་གིས་དེའི་སྟེང་འབྲོག་པ་ཚོར་རྩྭ་སའི་གུན་གསབ་གང་ཡང་མ་སྤྲད་པར་རྩྭ་ཐང་བཙན་འཕྲོག་བྱེད་བཞིན་ཡོད་པའི་གནས་ཚུལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བོད་ནས་གནས་ཚུལ་མཁོ་སྤྲོད་བྱུང་ཡོད། ཆུ་རགས་ཀྱིས་ཆུ་བོའི་མ་ལག་གི་རང་བྱུང་ཁྱད་ཆོས་ལ་འགྱུར་ལྡོག་བྱུང་ནས་སྲོལ་རྒྱུན་དང་ས་གནས་ཀྱི་འཚོ་བ་སྐྱེལ་སྟངས་ལ་གནོད་འཚེ་གཏོང་བ་ནི་མངོན་གསལ་དོད་པོ་ཡིན་ལ

བྱང་ཨ་མི་རི་ཀའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཐུན་མོང་གིས་ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་དན་མཆོག་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་མཇལ་འཕྲད་གནང་སྐབས་བོད་ཀྱི་གནད་དོན་སྐོར་ངེས་པར་དུ་གླེང་སློང་གནང་དགོས་པའི་སྙན་ཞུ་ཞིག་ཕུལ་བ་དང། ཡང Tibet Initiative Germany ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པས་ཡུལ་དེའི་ནང་འཚོགས་པའི་འཇར་མ་ནི་དང་རྒྱ་ནག་གི་ཚོང་འབྲེལ་གྱི་ཚོགས་འདུའི་སྐབས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སོགས་སྤེལ་བའི་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། བྱང་ཨ་མི་རི་ཀའི་ནང་གི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཡོངས་རྫོགས་ཀྱིས་མ་གྲོས་བསམ་པ་གཅིག་མཐུན་སྒོ་ནས་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏན་མཆོག་གིས་རིང་མིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་མཇལ་འཕྲད་གནང་སྐབས་བོད་ཀྱི་གནད་དོན་ངེས་པར་དུ་གླེང་སློང་དགོས་པའི་སྙན་ཞུ་ཞིག་ཕུལ་འདུག་དེ་ཡང་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་དང་ནེའུ་ཇེར་སིའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་སྣེ་ཁྲིད་གནང་སྟེ་གོང་ཞུས་སྙན་ཞུ་དེ་ཕྱི་ཚེས་བདུན་ཉིན་ཕུལ་འདུག་པས་དེའི་ནང་གཙོ་བོ་གནད་དོན་གང་དང་གང་འཁོད་ཡོད་སྐོར་ནེའུ་ཡོག་དང་ནེའུ་ཇར་སིའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་རྣམ་རྒྱལ་ལགས་ལ་ཞལ་པར་བརྒྱུད་ནས་འདྲི་ཞུས་པས་ཁོང་གིས་གསུངས་དོན། ཨ་རིའི་སྲིད་འཛིན་ཇོ་བྷའི་ཏིན་ལགས་ད་ལན་རྒྱ་ནག་གི་སྲིད་འཛིན་ཐུག་སྐབས་ལ་བོད་བཙན་སྐོར་ལ་བོད་ནང་གི་དཀའ་ངལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་བོད་ནང་གི་མི་རིགས་རྩ་མེད་ཀྱི་སྲིད་བྱུས་ནག་པོ་དེ་ངེས་པར་དུ་མཚམས་འཇོག་བཞག་དགོས་ཡོད་ལས་ད་རེས་ང་ཚོའི་གི་ད་ལན་ཨ་རིའི་སྲིད་འཛིན་ཇོ་བྷ་དན་ལ་ང་ཚོ་གི་བྱང་ཨ་རིའི་གི་ས་གནས་གཞོན་ནུ་གི་ཐུན་མོང་ནས་ང་ཚོ་གི་ཡི་གེ་ཅིག་ད་ལྟ་ཁོ་རང་ལ་ཅིག་ཕུལ་ཡོད་ཨ་ནི་དེའི་ནང་ལ་དགོས་དོན་གཙོ་བོ་དེ་ད་བོད་ནང་ལ་ད་ལྟ་མི་རིགས་རྩ་མེད་བཏང་ཡ་གི་ད་ལྟ་སྲིད་ཇུས་ནག་པོ་དེ་དམིགས་བསལ་ད་ལྟ་བོད་པའི་གི་མིང་དེ་ད Tibet ནས་ད་ལྟ་ཞི་ཙང་ལ་མར་བསྒྱུར་བ་ལ་སོགས་པ་དང་ཨ་ནི་ཕྲུ་གུ་ཆུང་ཆུང་དེ་ནི་རྒྱ་ནག་གི་ད་དམར་ཤོག་གི་ལྟ་བ་བླུག་པའི་ཆེད་དུ་གི་སློབ་གྲྭ་གི་དེ་ན་གཏན་ཆགས་བསླབ་གྲྭ་དེ་དང། ནི་བོད་པའི་གི་ཐ་ན DNA ལ་སོགས་པ་དང་དེ་འདྲའི་ད་སྲིད་ཇུས་ནག་པོ་དེ་ཁོ་ཚོ་གི་དམིགས་ཡུལ་གཙོ་བོ་དེ་ད་བོད་པའི་གི་མི་རིགས་རྩ་མེད་བཏང་ཡ་དེ་དམིགས་ཡུལ་དེ་ལ་དེ་གཞི་བཞག་ནས་ང་ཚོ་གི་དེ་ངེས་པར་དུ་མཚམས་འཇོག་བཞག་དགོས་ལ་ནི་ང་ཚོ་གི་ད་དགོས་དོན་མང་པོ་ནས་དགོས་དོན་གཅིག་དེ་རེད། ཡང་འདི་ཟླའི་ཚེས་བཅུ་གཅིག་སྟེ་འཆར་ལ་ཉེ་བའི་རེས་གཟའ་སྤེན་པའི་ཉིན། ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་དང་ནེའུ་ཇར་སིའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་དང་ཨ་རིའི་རྒྱལ་སའི་མངའ་ཁུལ་གྱི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་གཉིས་ཟུང་འབྲེལ་སྒོ་ནས་ཞི་ཅིན་ཕིང་ཨ་རིར་ཡོང་མི་ཆོག་ཡོང་བར་ངོ་རྒོལ་ཡོད་བོད་རྒྱལ་ཁབ་ཀྱི་རང་བཙན་ཆེད་རྒྱལ་ས་ཝ་ཤིང་ཏོན་ན་གོམ་བགྲོད་ཅེས་པའི་ལས་འགུལ་སྤེལ་གཏན་འཁེལ་བ་དེའི་སྐོར་བསྟན་འཛིན་རྣམ་རྒྱལ་ལགས་ཀྱིས་མུ་མཐུད་ནས་གསུངས་དོན། ཕྱི་ཟླ་བཅུ་གཅིག་གི་ཏ་རིག་བཅུ་གཅིག་རེས་སྤེན་པ་ལ་ཝ་ཤིང་ཏོན་ཌི་སི་ལ་ཐོན་ནས་སྐད་འབོད་གོ་སྒྲིག་བྱས་ཡོད་རེད། སྐད་འབོད་རྒྱག་པའི་དགོས་དོན་གཙོ་བོ་དེ་ད་རྒྱ་ནག་གི་སྲིད་འཛིན། ཞི་ཅིན་ཕིང་ཁོ་རང་ད་ལན། ཨ་རི་ལ་ཨ་ནི། Asia Pacific Economic Conference། གི་ཚོགས་འདུ་དེ་ད་ལན California ལ་ཚོགས་ཡོད་རེད་དྭ་ཨ་དེ་གི་ཚོགས་འདུའི་ཉིན་མོ་དེ་ཕྱི་ཟླ་བཅུ་གཅིག་གི་ཏ་རིག་བཅུ་དྲུག་རེད་ཤག་ཨ་ནི་དེ་ཡིན་དུས་ད་ལན་ང་ཚོས་ཀྱི་ཕྱི་ཟླ་བཅུ་གཅིག་ཏ་རིག་བཅུ་གཅིག་ལ་ཨ་ནི་ཨ་རིའི་རྒྱལ་ས Washington DC ལ་ད་ལན་ང་ཚོས་ཀྱི་ད་སྐད་འབོད་ད་ལན་སྐད་འབོད་ལ་ང་ཚོ་ད་སླེབ་མཁན་འདི་དག་ནིའུ་ཡོག་དང་ནིའུ་ཇར་སི་དང་ནི་ཀོ་ནེ་ཏི་ཀཊ་དང་ནི་ཐ་ན་ཝ་ཤིང་ཏོན་ཌི་སི་ནས་ད་ཁྱོན་བསྡོམས་མི་ལྔ་བཅུ་ཉེར་ལྔ་ཞིག་སླེབས་ཀྱི་ཚོད་དཔག་བྱེད་ཀྱི་ཡོད་ད་ལན་ང་ཚོ Bus ཞིག་གླས་ཀྱི་ཡོད་ད་ལན་ང་ཚོའི་སྐད་འབོད་ལ་ང་ཚོ་དགོས་འདུན་ད་རོབ་ཅིག་བཞག་ཡོད་དེ་ཡིན་དུས་ད་ལན་སྐད་འབོད་དེ་དམིགས་ཡུལ་གཙོ་བོ་དེ་ད་ང་ཚོ་གི་ད་ལན་ད་ལན་ཨ་རི་སྲིད་འཛིན་ཇོ་བྷེ་ཌེན་ལགས་ད་ལན་ཨེ་པེག་ལ་རྒྱ་ནག་སྲིད་འཛིན་ཐུག་སྐབས་ལ་བོད་དོན་སྐོར་ལ་དཀའ་ངལ་དེ་ངེས་པར་དུ་ནི་སྐད་ཆ་བཤད་དགོས་ཡོད་དཀའ་ངལ་དེ་བོད་ནང་ལ་གི་ད་མི་རིགས་རྩ་མེད་ཀྱི་སྲིད་ཇུས་ནག་པོ་དེ་ངེས་པར་དུ་རྒྱ་ནག་སྲིད་འཛིན་ལ་མཚམས་འཇོག་བཞག་དགོས་ཡོད་ལབ་ང་ཚོའི་གི་ད་མངོན་འདོད་རོབ་ཅིག་དེ་འདྲའི་ཨེ་འདྲི་རོབ་ཡིན་ཞོན་ཡིན། ཡང་ཨ་མི་རི་ཀའི་གྲོང་ཁྱེར San Francisco ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བློ་བཟང་རྡོ་རྗེ་ལགས་ཀྱིས་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་གྲོང་ཁྱེར་འདིའི་ནང་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་འཆར་ཡོད་པ་མ་ཟད་ཚོགས་པ་གཞན་ཁག་གིས་ངོ་རྒོལ་གནང་སྐབས་མཉམ་ཞུགས་གནང་རྒྱུ་ཡིན་སྐོར་གསུངས་དོན། ཏ་རིག་བཅུ་དྲུག་ལ་ད་གཏན་འཁེལ་སོང་སྤྱི་ཟླ་བཅུ་གཅིག་ཏ་རིག་བཅུ་དྲུག་གཟའ། ཕུར་བུ་ལ་ཡང་ཞོགས་ཀད་ཆུ་ཚོད་བཅུ་པ་ནས་རྒྱ་ནག་གཞུང་ཚབ་ལ་དང་པོ་ངོ་རྒོལ་དེ་བྱས་ཨ་ནི་དེ་ནས་མར། རྒྱ་ནག་གཞུང་ཚབ་ནས་བྱས་མ་གི་ཨེ་པེག་ཚོགས་འདུ་ཚོགས་ས་དེ་བར་དུ་ལ་ཡང་གོམ་བགྲོད་ཁོ་རང་བྱས་ནས་ད་འདི་ག་ལ་ལྷག་པར་དུ་ད་ལན་དམིགས་བསལ་འདི་རེད་ང་རང་ཚོ་བོད་ཆས་རང་གོན་བྱས་བུ་དང་བུ་མོ་ཚང་མ་གྱོན་ཆས་བོད་ཆས་རང་གོན་བྱས་ཨ་ནི་འདུག་སེ་མར་གོམ་བགྲོད་འདུག་སེ་མར་འགྲོ་ཡས་རེད་ད་ཕ་གིའི་ནང་དེ་ཚོགས་འདུ་ཚོགས་སའི་ཡུལ་བཞུགས་རོགས་དེ་གི་ད Block བཞི་ལྔ་ཞིག་ད་བཀག་ཚར་ཤག Police གིས་ད་ནང་འགྲོ་བཏང་གི་མི་འདུག་རོགས་ཕལ་ཆེར་བདུན་ཕྲག་རྗེས་མ་ནས་བྱས་ད་ང་ཚོ་དེ་གི Bay Bridge དང Golden Gate དང་ཚང་མ་སྒོ་རྒྱག་གི་ཡོད་ས་རེད།

Vietnamese རེད Hong Kong རེད་ཨ་ནི East Turkestan རེད་དེ་ནང་བཞིན་གྱི་ད་ལྟ་རྒྱ་མི་དམངས་གཙོ་རིང་ལུགས་པ་རེད་ཁོང་ཚོ་ཚང་མ། ང་ཚོ་ཚང་མ་དེ་ལས་ཀ་མཉམ་རུབ་ཀྱི་ཐོག་ནས་བྱས་དང་བྱེད་བཞིན་པ་ཡིན་ཁོང་ཚོ་གིས་ཡང་གཟའ་ཁ་ཤས་ཤིག་ལ་འདི་བྱས་ཤག་འདི་མཉམ་དུ་ཁོང་ཚོ་བྱས་པའི་སྐབས་ལ་ང་ཚོ་ཕར་ཆ་ཤས་ལེན་ང་ཚོ་བྱས་པའི་སྐབས་ལ་ཁོང་ཚོ་ཚུར་མཉམ་ཞུགས་བྱེད་ཡས་དགོས་ཀྱི་འདུག་ཟེར་ནང་གཏན་འཁེལ་དུས་ད་ང་རང་ཚོ་ངོ་ནས་གི་ང་རང་ཚོ་ད་ལྟ San Francisco གི་བོད་དོན་རུ་ཁག་ཚོགས་ཆུང་ནང Team Tibet ཁོ་རང་ངོ་ནས་གཏན་འཁེལ་འདི་ང་ཚོ་གི་འགན་ཁྱེར་བྱས་བྱེད་ཡས་འདི་ཏ་རིག་བཅུ་དྲུག་ལ་ཆགས་བསྡད་ཡོད་ད་ཏ་རིག་ཡོད་འདི་ནི་ཡང་བཅོ་ལྔ་བཅུ་བཞི། སྐྱོན་བཅུ་བདུན་དེ་འདྲ་བ་ལ་ཡང་ཁོ་རང་ཚོ་ལུང་པ་འདྲ་མི་འདྲ་གི་བྱེད་གནང་དེ་འདྲ་གནང་ཡས་དེ་འདྲ་འདུག་ཨ་ཏ་རིག་བཅུ་དྲུག་ལ་འགོ་ཁྲིད་དེ་ང་ཚོ་འགོ་ཁྲིད་ཡས་ཤིག་རེད། ཡང་འཇར་མ་ནིའི་བོད་དོན་རྒྱབ་སྐྱོར་ཚོགས་པ Tibet Initiative Germany ཡིས་ཡུལ་དེའི་གྲོང་ཁྱེར Darmstadt ནང་འཚོགས་བཞིན་པའི་འཇར་མ་ནི་དང་རྒྱ་ནག་གཉིས་ཀྱི་དཔལ་འབྱོར་ཚོགས་འདུ་ཐེངས་བཅུ་པའི་ནང་ཡུལ་དེའི་ཚོང་པའི་སྐུ་ཚབ་དང་སྲིད་དོན་པ། དེ་བཞིན་ཁེ་གཉེར་ལས་ཁང་ཁག་གི་སྐུ་ཚབ་སོགས་མཉམ་ཞུགས་བྱས་པར་སྐྱོན་བརྗོད་གནང་བ་མ་ཟད་ཁ་སང་སྤྱི་ཟླ་བཅུ་པའི་ཚེས་དྲུག་དང་ད་རིང་ཕྱི་ཚེས་བདུན་ཉིན་ཚོགས་འདུ་འཚོགས་ཡུལ་དེར་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཡང་སྤེལ་གནང་འདུག་དེའི་སྐོར་འཇར་མ་ནི་བོད་དོན་རྒྱབ་སྐྱོར་ཚོགས་པ Tibet Initiative Germany ཚོགས་པའི

ད་རིང་ང་ཚོ་འཇར་མ་ནི་གྲོང་ཁྱེར Darmstadt ནང་འཚོགས་བཞིན་པའི་འཇར་མ་ནི་དང་རྒྱ་ནག་གི་དཔལ་འབྱོར་ཚོགས་འདུ་ཐེངས་བཅུ་པ་འཚོགས་སར་འདུ་འཛོམས་བྱེད་ཀྱི་ཡོད་དེ་ནི་གཙོ་བོ་བོད་ནང་གི་བོད་མི་རྣམས་དང་ཤར་ཏུར་ཀི་སི་ཐན་ནང་གི་མི་མང་རྣམས་ལ་རྒྱབ་སྐྱོར་ཞུ་ཕྱིར་སྐད་འབོད་བྱེད་དུ་ཡོང་བ་ཡིན། ཚོགས་འདུ་དེ་ནི་འཇར་མ་ནི་སྲིད་དོན་ཚོགས་པ།

ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་བསྟན་འཛིན་དཔའ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད།